དེ་ཡང་ནི་མདོ་རྒྱ་ཆེར་རོལ་པ་ལས། སྲིད་གསུམ་མི་རྟག་སྟོན་ཀའི་སྤྲིན་དང་འདྲ། འགྲོ་བའི་སྐྱེ་འཆི་གར་ལ་ལྟ་དང་མཚུངས། འགྲོ་བའི་ཚེ་འགྲོ་ནམ་མཁའི་གློག་འདྲ་སྟེ། རི་གཟར་འབབ་ཆུ་བཞིན་དུ་མྱུར་མགྱོགས་འགྲོ། ཞེས་ཨ་ནེ་ཞེས་གསུངས་པ་ནང་བཞིན་གྱི། ཨ་ནེ། འོ་ད་ཡིན་ནི་ང་རང་ཚོའི་བོད་ཀྱི་ད་སྲིད་པ་གསུམ་གྱི། ཨ་ནེ། བཟང་དང་ངན་གྱི་ཆོས་ག་འདྲ་ཞིག་པ་ཡིན་ན་ཡང་ཨ་ནེ་དེ་ཐམས་ཅད་ལོ། ཨ་ནེ། རྟག་པར་བརྟན་པ་མེད་པར་འགྱུར་བའི་ཆོས་ཅན། ཨ་ནེ། སྐད་ཅིག་སྐད་ཅིག་གིས་ད་འཇིག་འགྲོ་བར་བྱས་ནས་ཨོ་དེ་འདྲ་ཡིན་པ་རེད།

དཔེར་ན་ད་ལྟ་ང་རང་ཚོ་མི་ལུས་ཐོབ་ནས་བསྡད་ཡོད་རེད་ང་རང་ཚོ་མི་ལུས་ཐོབ་ནས་བསྡད་ཡོད་པ་ཡིན་དུས་མི་ཡི་དབང་དུ་བྱས་ན་ཨེ་ནི། སྤྱིར་བཏང་དུད་འགྲོ་དུད་འགྲོ་དང་ཅིག་དམྱལ་བ་ཨེ་ནི་ཡི་དྭགས་ཟེར་བ་དེ་ཚོ་ལ་ལྟོས་ན་ང་རང་ཚོ་མི་ཡི་ལུས་རྟེན་འདི་ཨེ་ནི་བདེ་སྐྱིད་ཆེ་བ་དང། དེ་འདྲས་ཀྱི་ཐོག་ནས་མི་ཡི་ལུས་རྟེན་འདི་བས་མངོན་མཐོའི་ལུས་ཟེར་ནས་བས་བཟང་པོ་ཞིག་བརྩི་གི་ཡོད་རེད། ད་ད་བཟང་པོ་བརྩི་གི་ཡོད་རེད་དེ་བཟང་པོ་བརྩི་ཡག་གི་མི་ཡི་ལུས་དེ་ད་ཨེ་ནི། དགའ་དང་མི་སྐྱེ་བ་དེ་ཐོག་མར་ཨེ་ནི་མངལ་དུ་ཉིང་མཚམས་སྦྱར་བའི་སྐབས་ནས་བཟུང་ད་ཅིག་གི། ད་དེ་ནས་མར་བྱས་ནས་ཨེ་ནི་སྐྱེ་བའི་སྐབས་དང། དེ་ནས་མར་བྱས་ནས་ཨེ་ནི་བས་བྱིས་པ་ཆུང་ཆུང་གི་ཨེ་ནི་བས་མི་ཚེ་སྐྱེལ་ཡ། འོ་དེ་ནས་བྱས་ནས་ཨེ་ནི་བས་ལང་ཚོ་དར་ལ་བབ་ནས་དེ་འདྲའི་གི་ཐོག་ནས་དེའི་གནས་སྐབས་ཀྱི་མི་ཚེ་སྐྱེལ་ཡ་དང། ག་ལེ་ག་ལེ་ལ་རྒས་ཤིང་འཁོགས་ནས་ཨེ་ནི་བས་དང་ཅིག་ག་ལེ་ག་ལེ་ལ་ཨེ་ནི། རང་ཅིག་འཆི་བས་ཨེ་ནི་མི་ཚེ་བས་མཇུག་བསྡུ་འགྲོ་ཡ་དེ་ཡིད་དེ་ཨེ་ནི་མགོ་ནས་གཞུག་བར་དུ་དོ་ཟེར་ནས་མ་བསམ་བློ་བཏང་བ་ཡིན་ན། རང་མིའི་མི་ཚེ་ཟེར་ཡ་དེ། དེ་འདྲའི་ཅིག་གིས་དང་གིས་རང་ཅིག་ཕུགས་བཟང་པོ་ཅིག་མལ་འདེབས་པ་དང་གསལ་པོ་རེད། མདོར་ན་སྐྱེ་བའི་གནས་སྐབས་ལ་ཨེ་ནི་སྡུག་བསྔལ་དང་བཅས་ཏེ་སྐྱེ། ཨེ་ནི་བར་དུ་གསོན་པའི་རིང་ལ་ཡིན་ན་ཡང་ཅིག་ན་བའི་སྡུག་བསྔལ། ཨེ་ནི་མི་འདོད་པ་དང་ཕྲད་པའི་སྡུག་བསྔལ། སྡུག་པ་དང་བྲལ་བའི་སྡུག་བསྔལ། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ། དེ་ནས་རྒ་བའི་སྡུག་བསྔལ། མཐར་ཨེ་ནི་འཆི་བའི་སྡུག་བསྔལ་བྱས་ནས། མདོར་ན། སྐྱེ་རྒ་ན་འཆིའི་སྡུག་བསྔལ། དེ་གིས་ཨེ་ནི་བས་མི། མི་ཚེ་ཡོངས་རྫོགས་ལོག་སྟེ་སྐྱེ་རྒ་ན་འཆིའི་སྡུག་བསྔལ་གྱི་ནང་ལོག་ལ་ཡ་ཨེ་ནི་ཚུད་དེ་གནས་ཚུལ་དེ་འདྲ་ཞིག་ཡིན་པ་རེད། རེད་བ། དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་འཇིག་རྟེན་འདི་ལ་ཡང། ཕྲན་བུ་ཕྲན་བུས་ན་ང་རང་ཚོའི་མིའི་བྱེད་ཐབས་ཀྱི་ཐོག་ནས། ད་ཅིག་ད་བདེ་སྡུག་ཆེ་ཆུང་དང། ལུང་པའི་ནང་ལ་ཡང་བདེ་སྐྱིད། དེ་དག་ཅིག་བདེ་སྐྱིད་དང་དམངས་ཕྲུག་སེར་སྐྱ་དེ་འདྲའི་མ་གཞི་མིའི་བྱེད་སྟངས་གི་ཐོག་ནས་ཕྲན་བུ་ད་ཁྱད་པར་ལོས་ཡོང་སྟེ་ཡིན་ནའི་རྩ་བ་རྩ་བ་དེ། དེ་དག་ཅིག་འཛམ་བུ་གླིང་འདིའི་སྒང་ལ་བས་རྙོག་དྲ་ཅིག་རྒྱུན་མི་ཆད་པར་ཡོང་བསྡད་ཡ་དེ་ཁམས་གསུམ་འཁོར་བ་ཟེར་ཡ་ཁོ་རང་གི་རང་བཞིན་ཡིན་པ་རེད། དང་དེ་ཡང་ཡིན་ནའི་ཇི་སྲིད་ང་རང་ཚོའི་སེམས་རྒྱུད་ལ་ཡ་ཉོན་མོངས་དུག་གསུམ་ཟེར་བསྡད་ཡ་དེ་ཤུགས་ཆེན་པོ་ཅིག་ཡོད་པའི་རིང་དེ་ལ་ག་རེ་བྱས་ནའི་བས་བཀྲ་མི་ཤིས་པ་ཅིག་དང་རྙོག་དྲ་ཡོང་བསྡད་ཡ་དེ་ནི་ཆོས་ཉིད་ཆགས་བསྡད་ཡོད་རེད། དཔེར་ན་ང་རང་ཚོའི་དེ་རྩ་བ་བའི་དུག་གི་རང་བཞིན་ཡིན་ལྟས་ངན་གཅིག་གིས། བོད་སྐད་ད་ཤིང་འཇམ་པར་བཞིན་པ་ཡིན་ནའི་རེད་བའི་འབྲས་བུ་ཤིང་བཞིན་པ་ཡིན་ནའི་རེད་ག་རེ་ཡིན་ནའི། ཁོ་གང་ལྟར་དུག་གི་རང་བཞིན་ཅིག་སོང་བ་ཡིན་དུས་ཁོ་རྩ་བ་ཅིག་ནས་ཅིག་ཅིག་རེག་ཡག་ཉིད་ཀྱིས་ཡང་དུག་དུག་ལྷང་ལེན་ཡོད་ཨང་འདྲ་བོ། ཁོ་འབྲས་བུ་དེའི་ཐག་ནས་དུག་ལྷང་ལེན་ཡོད་ཨང་འདྲ་བོ། མེ་ཏོག་གི་ཐག་ནས་ཡིན་ནའི་དུག་ལྷང་ལེན་ཡོད་ཨང་འདྲ་བོ། ཅིག་ཡོང་སྟེ་གི་རེད་བ། དེ་ནང་བཞིན་བྱས་ནས་ང་རང་ཚོ་རྩ་བ་དེ་ཉོན་མོངས་དུག་གསུམ་ཟེར་དེ་ཨ་ཅེ་རྒྱུད་ལ་ཡོད་པ་ཡིན་དུས། ཉོན་མོངས་དུག་གསུམ་ཡོད་དེ་ངེད་ཀྱི་ཨེ་ནི་སྐྱེ་བ་ཅིག་ལེན་ཕྱིན་ཆད་ལས་ཡ། ག་རེ་བྱས་ནས་ཕི་གི། ཅི། སྔ་ཕྱི་ཞིག་མ་གཏོགས་ག་རེ་བྱས་ནས་རྙོག་དྲ་ཡོང་དེ་ཁོ་ད་ཆོས་ཉིད་ཆགས་དེ་ཡོད། ཨེ་ད་ག་ནས་ཤེས་ཀི་ང་རང་ཚོས་ཅིག་སྐྱེ་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་ཟེར་ནས་མི་ཚེའི་ནང་གི་པའི་སྡུག་བསྔལ་དེ་ཐམས་ཅད་ལོ་ཨེ་ནི་རྩ་བ་འཁོར་བའི་རང་བཞིན་ཆགས་དེ་ངེད་ཅིག་སོང་བ་ཡིན་དུས་ཨེ་ནི། བཀའ་གདམས་གོང་མ་གཙོས་པའི་གསུང་སྒྲོས་ལ་ཡོད་པ་ནང་བཞིན་ཨེ་ནི། ཨེ་ད་ཅིག། ཨ་ནི། ང་རང་ཚོ་གཅིག་མི་འདོད་པའི་རྒ་བའི་སྡུག་བསྔལ་སེ་ཡང་འགྲོ་ན་བའི་སྡུག་བསྔལ་སེ་ཡང་འཆི་བའི་སྡུག་བསྔལ་སེ་བདག་གིས་ཡེ་སྟེ། ཨ་ནི་འཁོར་བའི་རང་བཞིན་རེད། ཁོ་ན་རྒྱུ་གཅིག་ན་བ་རེད་ཤི་རྒྱུ་གཅིག་ཤི་བ་རེད་དེ་ལ་ཡ་མཚན་ཡང་ཡོང་བ་མ་རེད། འདི་ཚང་མ་ལོག་ཨ་ནི། ཉེར་ལེན་གྱི་ཕུང་པོའི་སྐྱེ་བ་ཞིག་བླངས་ཕྱིན་ཆད་ལ་སྐྱེ་རྒ་ན་འཆིའི་སྡུག་བསྔལ་དེ་རང་བཞིན་གྱིས་ཡོང་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་སྐྱེ་རྒ་ན་འཆིའི་སྡུག་བསྔལ་གྱིས་མཚོན་པའི་སྡུག་བསྔལ་དེ་ཡེ་སྟེ་མི་འདོད་པ་ཞིག་ཡོང་གི་འདུག་ན། ཨ་ནི། འཁོར་བ་ལྡོག་དགོས་ཀྱི་རེད། ཨ་ནི། སྐྱེ་བ་ལྡོག་དགོས་ཀྱི་རེད། ཡ་སྐྱེ་བ་ལྡོག་པ་ལ་ཡ་ནི་འཁོར་བ་ལྡོག་དགོས་ཀྱི་རེད། ཨོ་ད་འདི་འདི་གསུངས་པ་ཡིན་པ་རེད་དེ་ངོ་མ་རེད། ང་རང་ཚོས་ནི། ཉོན་མོངས་དུག་གསུམ་ཨེ་ནི། ཅིག་ཉོན་མོངས་དུག་གསུམ་རྒྱུད་ལ་ཡོད་ཕྱིན་ཆད་ལ་ག་རེ་བྱས་ནས་ཁོ། དང་ཅིག་མི་བདེ་བ་ཅིག་རྟག་ཏུ་ཕ་གིར་ཡོང་བསྡད་ཡག་ཅིག་ད་འདི་འདྲ་ཡིན་པ་ཡིན་དུས་ཉོན་མོངས་དུག་གསུམ་ཟེར་དེ་དེ་ཨེ་ནི་མེད་པ་བཟོ་ཐུབ་ཡག་ཅིག་ཡོད་རེད་ཡོད་མ་རེད། ད་འདི་ནི་བསམ་བློ་བཏང་ན་འདི་གལ་ཆེན་པོ་ཆགས་ཀྱི་ཡོད་རེད། ང་རང་ཚོའི་སེམས་ཀྱི་ནང་ལོགས་ལ་ཡག་ཅིག་རྟག་ད་ཉོན་མོངས་ཟེར་དེ་ཡག་གི། བོད་སྐད་ག་ཤོག་རེད། བློ་གང་ཞིག་སྐྱེས་པ་ཡིན་ན། ཨེ་ནི། རང་ཉིད་བོད་སྐད་ད་མི་སྐྱིད་པ་བཟོས་ཡོང་ངེས་ཀི་ད་བློ་དེ་ལ་ཉོན་མོངས་ཟེར་ལབ་དེ་འདྲ་བའི་ཉོན་མོངས་དེ་སེམས་ཀྱི་རང་བཞིན་ལ་ཞུགས་ཡོད་རེད་ཡོད་མ་རེད། སེམས་ཀྱི་རང་བཞིན་ལ་ཡང་ཡོད་བསྡད་པ་ཡིན་པ་ཡིན་ན། ཨེ་ནི། ཇི་སྲིད་པའི་དང་ཞིག་ཡུལ་ཤེས་པའི་ཤེས་པ་པའི་མངོན་དུ་གྱུར་ནས་ཡོད་པའི་རིང་དེ་ལ་ཡང། ཨེ་ནི་ཉོན་མོངས་གང་ཡིན་ནས་ཅིག་བོད་སྐད་སྐྱེས་པ་དེ་གོ་སོད་ཅིག་ལ་དེའི་མེད་མ་རེད། དཔེར་ན་ང་རང་ཚོ་མི་རླུང་ལངས་པོ་ཞེ་པོ་ཞིག་ཡོད་པ་ཡིན་ན་ཡང། ཁོ་མི་བདེ་བའི་ཆུ་ཤུར་རྩབ་ཤིང་རིང་ལ་ཡར་བའི་རླུང་ལངས་ན་བསྡད་ཀྱི་མེད་པ་དེ་ང་ཚོ་མཐོང་བསྡད་ཀྱི་རེད། བའི་ཐོག་སུ་འགྲོ་ས་མེད་དེ་ངེས་པའི་རླུང་སྐྱེ་རེད་དེ་སྐབས་རེ་ཡང་ཅི་ཁོ་གད་མོ་རུ་ཅི་གན་ཞེས་ལྷོད་ལྷོད་ཅིག་སྡོད་ཡ་ཅིག་ཡོང་གི་ཡོད་རེད། ས་དེ་འདྲ་ཡིན་པ་ཡིན་དུས་རྩ་བའི་བའི་གདངས་བྱས་ཀྱི་མིའི་ཤེས་པ་དེ་དག་ཨེ་ནི་རླུང་གཉིས་པོ་དེ་ཁོ་རྩ་བ་བའི་ཁ་ཁ་སོ་སོ་བྱས་ནས་ར་ཁོ་རླུང་ཤུགས་ཆེན་པོ་བྱས་ནས་ཞེ་པོ་ཞིག་ཡོད་རེད་དེ་ཡིན་ནའི་ཨེ་ནི་སེམས་ཡོད་ཡོད་གི་རིང་དེ་ལ་ཡ་ག་དུས་ཡིན་ནའི་ཡོད་བསྡད་པ་ཞིག་མེད་པ་དེ་གསལ་པོ་རེད་བ།

དེ་ཡང་ནི་ལུས་ལ་ལུས་དབང་ཇི་བཞིན་དུ་གཏི་མུག་ཀུན་ལ་གནས་གྱུར་ཏེ། གསུངས་ཏེ། ལུས་ལ་ལུས་ཀྱི་དབང་ལུས་དབང་དེ་ལུས་ཀུན་ལ་ཡང་ཁྱབ་ནས་ཡོད་དེ། དཔེར་ན་མིག་གི་དབང་པོ་ཟེར་དེ་དང་དེ་ཚོའི་གྲས་དེ་ཁོ་རང་གནས་བྱེ་བྲག་པ་གཅིག་ལུས་ཀྱི་ཡན་ལག་འགྲོ་བ་བྱེ་བྲག་པ་གཅིག་སྒང་ལ་མ་གཏོགས་མེད་དེ། ལུས་དབང་དེ་མིག་སོགས་ཀྱི་དབང་པོ་ཚོ་ལ་ཁྱབ་བསྡད་མཁན་ཞིག་ཆགས་ནས་ངོ་བོ་དེ་འདྲ་སོང་བ་ཡིན་དུས་ཙམ་ནས། ཉོན་མོངས་གཏི་མུག་ཟེར་དེ་དེ་ཆགས་སྡང་གིས་མཚོན་པའི་ཉོན་མོངས་ཅི་མཆིས་དེ་ཚོ་ལ་དེ་ཨེ་ནི་ཕལ་སྐད་ཁྱབ་བསྡད་མཁན་ཞིག་བྱས། དེ་ཡི་རྩ་བ་བྱས་པའམ།

སྲིད་པ་འཁོར་བ་ཟེར་དེ་མ་དག་པའི་སྣོད་བཅུད་དེ་ཡིན་ཏེ་དེའི་ཐོག་ནས་ནི་ཡོང་བསྡད་མཁན་གྱི་བྱས་ནི་ཡོང་གི་ཡོད་པ་ཡིན་ཏེ་ཁོ་ཞེ་པོ་ཅིག་མཐུ་ཆེན་པོ་དག་རེད་དེ། ཡིན་ན་ཡང་གཏི་མུག་བདེན་འཛིན་ཟེར་དེ་ཡང་དེ་ད་ཅིག། འཛིན་སྟངས་ལ་ཕྱིན་ཅི་ལོག་ཏུ་ཞུགས་བསྡད་མཁན་གྱི་བློ་ཞིག་བྱས་ནི་གང་དག་ཡིན་ནི་བློ་ལོག་ཤེས་ཡིན་པ་རེད་བློ་འཁྲུལ་པ་འཁྲུལ་པའི་ནང་ནས་ལོག་ཤེས་བྱ་གི་ཡོད་པ་རེད་དང་ལོག་ཤེས་བྱས་ནི་ཡོང་གི་ཡོད་པ་ཡིན་དུས་གང་དག་ཅིག་བློ་དེ་དང་བོད་ཀྱི་འགལ་བ་ཡིན་བསྡད་མཁན་གྱི་ཨེ་ནི་བློ་གཞན་ཡོད་པ་དང་དེ་འདྲ་གི་ཐོག་ནས་བྱས་ནི་བདེན་འཛིན་ཟེར་དེ་ཡང་དེ། ག་ཟེར་རེད་ག་ལས་ཀ་བདེན་འཛིན་གྱི་ཡུལ་བདེན་འཛིན་གྱི་ཞེན་ཡུལ་བའི་སུན་ཕྱུང་ཐུབ་ཡག་བྱས་བྱས་དེ་འདྲ་ཡིན་པ་རེད་ད་དེ་ནས་ཡང་ཕྱོགས་གཅིག་ནས་རང་ཡིན་ནས་ག་ཤོག་རེད་བལ་དེ་འདྲ་རེད་པ་ད་སེམས་བདེན་སྟོང་ཡིན་པ་ཙམ་དུ་མ་ཟད་ཨེ་ནས་སེམས་ཁོ་རང་གི་ད་ཅིག་ཀུན་རྫོབ་ཀྱི་ད་རང་བཞིན་གསལ་ཙམ་རིག་ཙམ་མྱོང་ཙམ་དེའི་ངོ་བོ་ལ་ཡང་དྲི་མས་བསླད་པ་མེད་པ་ཡིན་པ་རེད་འོ་དེ་འདྲ་ཡིན་པ་ཡིན་དུས་ད་ནས་ད་སེམས་རང་བཞིན་གྱི་འོད་གསལ་བ་ཟེར་དེ་ཡང་དེ་ལ་སེམས་བདེན་སྟོང་ཡིན་པའི་ཆ་ནས། རང་བཞིན་གྱིས་འོད་གསལ་བའི་གོ་ལུགས་གཅིག། ཡང་འཁོར་ལོ་ཐ་མའི་སྐབས་ནས་གསུངས་ཏེ་གང་ལྟར་རྒྱུད་བླ་མའི་སྐབས་ནས་གསུངས་བ་ནང་བཞིན་བྱས་ནི། ཨེ་ནི། དྲི་མ་གློ་བུར་བ་དང། ཨེ་ནི་བའི་སྟོབས་སོགས་ཀྱི་ཡོན་ཏན་འགྲུབ་ཡག་གི་ནུས་པ་ཅིག་རང་ཆས་སུ་ཡོད་བསྡད་པ་དེ་འདྲའི་གིས་ཨེ་ནི། རང་བཞིན་གྱིས་འོད་གསལ་བའི་ཡང་གོ་བ་གཅིག་བྱས་ནི། བ་དང་གོ་ལུགས་གོ་བ་ལ་ཡང་གཉིས་ཡོད་པ་རེད། དེ་འདྲའི་གི་ཐོག་ནས་བྱས་ཏེ་གང་ལྟར་གཅིག་གི་སེམས་ཀྱི་སྟེང་ནས་ཨེ་ནི་དྲི་མ་དེ། ད་ཅིག་བུ་གི། འབྲལ་རུང་གི་ཚུལ་དུ་ཡོད་བསྡད་པ་ཞིག་བྱས་ད་དེ་འདྲ་སོང་བ་རེད། དང། ད་དེ་འདྲ་ཡིན་པ་ཡིན་དུས་གཞི་བུམ་པ་ལྟ་བུའི་སྟེང་ལ་ཡང་བུམ་པ་བདེན་སྟོང་རེད་དེ། དེའི་སྟེང་ནས་རྣམ་མཁྱེན་འགྲུབ་ཡག་ཡོད་རེད་ཟེར་ཡག་ཞིག་མེད་པ་བྱས། དེ་ལྟར་ན་ད་ང་རང་ཚོའི་གསལ་རིག་གི་སེམས་དེའི་སྟེང་ནས་ཕྱོགས་གཅིག་ནས་སེམས་བདེན་སྟོང་ཡིན་པའི་ཆ་ནས་རེད་ལ། གཉིས་ནས་སེམས་ཁོ་རང་ད་ཅིག་ཡུལ་རིག་ཡག་གི་ནུས་པ་ཡོད་བསྡད་མཁན་གཅིག་ནུས་པ་རང་ཆས་སུ་ཡོད་བསྡད་པ་གཅིག་དང་དེ་འདྲའི་གི་གསལ་ཞིང་རིག་ཙམ་གྱི་ངོ་བོ་དང། གསལ་ཙམ་རིག་ཙམ་མྱོང་ཙམ་གྱི་བདག་ཉིད་དེའི་ཆ་ལ་ཡང་ཨེ་ནི་དྲི་མས་བསླད་པ་མེད་པ་བྱས་ནས་ཡོད་པ་ཡིན་དུས་ད་དེ་ཨེ་ནི་བོད་ཀྱི་དྲི་མ་འབྲལ་རུང་གི་ཚུལ་དུ་ཡོད་པར་གསུངས་ཏེ། ད་དེ་ཨེ་ནི་དྲི་མ་འབྲལ་རུང་ཡིན་པ་རེད། འོ་ད་གང་ལྟར་ང་རང་ཚོས་ད་ཅིག་རང་ཉིད་ལ་ཡ་ཨེ་ནས་པའི་ཉམས་མྱོང་གི་ཐོག་ནས་དེ་བས་ཐག་ཆོད་ཐུབ་ཡག་ཡོད་མེད་ན་ཡང་ད་ལྟ་དུ་ཞིག་ད་ང་རང་ཚོ་ལོ་རྒྱུས་དང་ཅིག་དེ་འདྲའི་གི་ཐོག་ནས་དཔྱད་པ་བྱས་ཡོད། ད་ག་ནང་བཞིན་ད་ག་ནང་བཞིན་གི་ཨེ་ནས་ད་ཅིག་གཞུང་ཚོའི་ནང་ལོགས་ནས་ཅིག་བྷི་གའི་རིགས་པ་རིགས་པའི་བྷི་གའི་དཔྱད་ཡོད་དེ་འདྲའི་གི་ཐོག་ནས་ད་བསམ་བློ་བཏང་པ་ཡིན་ན། ཨོ་ཨེ་ནི་ག་ལེ་ག་ལེ་ལ་ཡ། སེམས་སྟེང་གི་དྲི་མ་ཟད་རུང་ཡིན་པ་ཅིག་དང། ཨེ་ནི་དྲི་མ་སྤངས་པའི་སེམས་ཀྱི་ཆོས་ཉིད་ཀྱི་གནས་སྐབས་ཅིག་དང་དྲི་མ་སྤངས་པའི་གནས་སྐབས་ཀྱི་ད་སེམས་ཀྱི་ཆོས་ཉིད་དེ་འདྲ་ཞིག་ཨེ་ནི་ཡོད་ཆོག་པ་ཅིག་བློ་ལ་ཡ། ཨེ་ནི་སྒྲུབ་ཐུབ་ཡ་ཅིག་ཡིན་པ་རེད། ཨོ་དེ་འདྲ་ཡིན་པ་ཡིན་དུས། སྤྱིར་ཨེ་ནི་ཤེས་བྱ་འདི་ལ་ཡ། ཨེ་ནི་ཉོན་མོངས་སྤངས་པའི་བྲལ་བ་ཅིག་ཡོད་པ་དང་ཡང་སྒོས་ང་རང་ཚོའི་རྒྱུད་སྟེང་འདི་ལ་ཡ། ཨེ་ནི་དྲི་མ་སྤངས་པའི། རང་ཅིག། གནས་སྐབས་དེ་འདྲ་ཞིག་དང་ཡོང་ཡ་ཡོད་པ་ཅིག་ཨེ་ནི་མཐོང་ནས་ཡོང་དུས་ཨེ་ནི་དངོས་གནས། དང། དང་ཨང་ད་ད་གིན་ཞུས་དེ་ཡ་གི་ཨེ་ནི།

ད་དངོས་གནས་ང་རང་ཚོ་ཚང་མ་ལོ་སྡུག་བསྔལ་མི་འདོད་པ་རེད་བདེ་བ་འདོད་པ་རེད། ད་ཡིན་ནའི་སྡུག་བསྔལ་གྱི་རྒྱུ་རྩ་བ་ཡིན་ནའི་བདེན་འཛིན་གྱིས་བྱས་ཡོང་བ་ཡིན་དུས་བདེན་འཛིན་ཟེར་ཡ་དེ་ད་ཟད་རུང་ཡིན་པ་ཞིག་ད་ཁོ་གློ་བུར་བའི་ཆོས་བྱས་ནས་དེ་ལ་གཉེན་པོ་སྟོབས་ལྡན་ཡོད་པ་འདི་འདྲ་ཡིན་པ་ཡིན་པའི་ཆ་ནས་ཨེ་ནི་དངོས་གནས་རང་ཅིག་ཐར་པ་ཟེར་ཡག་ཅིག་སྒྲུབ་ཐུབ་ཡག་ཅིག་ཡོད་པ་ད་ད་ཐར་པ་ཟེར་ཡག་ཅིག་སྒྲུབ་དགོས་ཡག་ཡིན་པ་ཅིག་ཨེ་ནི་བསམ་བློའི་ནང་ལ་ཡག་གོ་བ་ཞིག་སླེབས་ཡོང་གི་འདུག་བ་བསམ་བློའི་ནང་འདོད་པ་ཞིག་སླེབས་ཡོང་གི་འདུག་བ། འོ་ད་འདུག་ཟེར་ནས་འདི་འདྲ་ཡིན་པ་ཡིན་དུས་ཨེ་ནི་སྡུག་བསྔལ་སྒོམ་ཡག་དེ་ཁོ་དགོས་པ་ཡོད་རེད། སྡུག་བསྔལ་སྒོམ་ཡག་དེ་སོ་སོ་སོ་པའི་ཡིད་མུག་སྐྱེ་ཡག་གི་དོན་དག་ལ་ཡང་སྡུག་བསྔལ་སྒོམ་གི་ཡོད་མ་རེད། ད་སྡུག་བསྔལ་ཟད་ཐུབ་ཡག་ཞིག་མེད་པ་ཡིན་ན་སྡུག་བསྔལ་སྒོམ་ནས་སྡུག་གྱོང་རེད། སྡུག་བསྔལ་བྲལ་ཡག་ནི་མེད་པ་རེད། བྲལ་ཡག་མེད་པ་བྱེད་པ་ཡང་སོ་སོ་སོ་པའི་སྡུག་བསྔལ་རང་སྒོམ་བྱས་བསྡད་བསྡད་ན་ད་འདི་ཨེ་ནི་སོ་སོ་སོ་སོ་རང་སྡུག་རང་གིས་མྱོང་པའི་བཟོ་འདྲ་ཅིག་ཆགས་ཀྱི་འདུག་བ། སྡུག་བསྔལ་ཟད་ཐུབ་ཡག་ཞིག་ཡིན་པ་ཡིན་ན་ཨེ་ནི་སྡུག་བསྔལ་སྒོམ་ནས་དགོས་པ་ཡོད་རེད། སྡུག་བསྔལ་སྒོམ་ནས་སྡུག་བསྔལ་ལས་ཐར་སྡུག་བསྔལ་ལས་ཐར་ཐབས་བྱེད་ཡག་ཅིག་གི་ཨེ་ནི་གོ། ཐབས་ཤེས་ཅིག།

སེམས་མ་སྐྱིད་པ་ཡོང་ཡག་གི་གཞི་དེ་ཚོ་བྲལ་ཏེ་བསམ་བློ་མ་བཏང་བྱས་བྱས་ནས་སྐྱིད་པོ་རུ་བྱས་བྱས་གུ་ཡངས་ཅིག་བསྡད་ན་ཡག་གི་རེད་པ། འོ་ད། དེ་ཡང་ཡིན་ནའང་འདི་བཤད་པ་ནང་བཞིན་བྱས་ནས་བློ་ཡི་རིམ་པ་རུ་ཁོ་ག་ལ་གང་འཚོལ་ཞིག་ལ་སླེབས་ནས་འཁོར་བ་མཐའ་དག་སྡུག་བསྔལ་གྱི་རང་བཞིན་དུ། ཨེ་ནི། འོ་ད། སྡུག་བསྔལ་གྱི་རང་བཞིན་དུ་མཐོང་ཐུབ་པ་ཅིག་བྱུང་བ་ཡིན་ན། ཨེ་ནི་ལམ་བསླབ་པ་གསུམ་ལ་བསླབ་ནས་ཅིག་ཐར་པ་བསྒྲུབ་ཐུབ་ཡག་གི་བློའི་མཚམས་རུ་སླེབས་ཏེ་ངེས་ཅིག་ཡིན་པ་ཡིན་ན་ཨེ་ནི་འོ་ད་འདུག་ཟེར་ནས། སྣང་ཞིང་སྲིད་པའི་དང་མདོར་ན་བའི། ཉོན་མོངས་པའི་གཞན་དབང་ཅན་གྱི་བའི་སྣང་སྲིད་ཀྱི་འཁོར་འདས། འཁོར་འདས་ཟེར་རྒྱུ་མི་འདུག་སྣང་སྲིད་ཀྱི་བའི་གནས་གང་ན་ཉོན་མོངས་པའི་གཞན་དབང་ཅན་གྱི་ཅིག་གང་དུ་ཕྱི་ནང་སྣོད་བཅུད་དེ་བཀོད་པ། ཇི་ཙམ་པ་ཞིག་གི་བའི་བཟང་པོ་ཞིག་ཡོད་པ་ཡིན་ན་ཡང་དེའི་མཐར་བསླུ་བའི་ཆོས་ཅན་ཡིན་པ་དང། འོ་ད་ནི་ཡང་དག་པར་ན་བདེ་བ་མེད་པ་དེ་ནི་གཏན་ལ་ཕབ་པའི་ཐོག་ནས་བསམ་དང་བས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཡིན་ནའི་ནང་པ་སངས་རྒྱས་པའི་ཆོས་དང་པོ་ཉིད་དུ་བའི་ཉམས་ལེན་བྱེད་མཁན་གཅིག་ལ་ཡང་ཡིན་གཅིག་མིན་གཅིག་སྲིད་པ་མཐའ་དག་སྡུག་བསྔལ་གྱི་རང་བཞིན་རེད་ཟེར་བཤད་དགོས་ཡ་རེད་བཅོམ་ལྡན་འདས་ཀྱིས་གསུང་གི་ཡོད་མ་རེད་ལ། ཡང་འཁོར་འཁོར་རིམ་པར་འོས། པའི་བློ་དམན་པ་པའི་ལས་དང་པོ་པའི་གནས་སྐབས་ལ་ཡང་མངོན་མཐོ་ཟེར་ཡག་དེ་བདེ་སྐྱིད་ཆེན་པོ་ཡོད་རེད་མངོན་མཐོ་ཟེར་ཡག་དེ་ཡག་པོ་ཡོད་རེད་ཟེར་ནས་འདི་བསྟན་དགོས་འདུག་བ། དེ་དག་ནི་ང་རང་ཚོ་མི་ཚེ་ད་གའི་དབང་དུ་བྱས་པ་ཡིན་ན་ཡང་སེམས་ཁྲལ་མེད་པའི་སེམས་ཁྲལ་སོ་སོས་བཟོས་ནས་ཆོ་གང་ཡོད་མ་རེད་ཅིག་རེ་ཐང་ཅིག་སྡུག་བསྔལ་ཟེར་ཡག་དེ་དེ་གི་རང་བཞིན་རུ་རྩད་བཅད་ཨེ་ནི་དེ་འདྲའི་གི་བའི་བསམ་བློ་རྒྱ་ཆེ་ས་ནས་བཏང་ནས་མི་ཚེ་ད་གའ་ཅིག་ལྷོད་ལྷོད་ཅིག་ཡོང་ཐུབ་ཡག་གི་ཐབས་ཤེས་བྱེད་ཡག་ཡོད་རེད་ལ་བྱེད་དགོས་གི་རེད་ཟེར་འདུག་བྱས་ནས་ད་དུ་ལམ་ཁ་ཁྲིད་དགོས་འདུག་བ། རེད་བ། ད། ཕྱི་མ་དོན་གཉེར་གྱི་བློ་ཡག་པོ་ཞིག་ཡོང་བ་ལ་ཡང་ཨེ་ནི་ཁོ་རང་སྔན་ལ་རག་པའི་ཚེ་འདི་ལས་པའི་མི་ཚེ་བཟང་པོ་ཅིག་མི་ཚེ་ཡ་རབས་ཅིག་སྐྱེལ་ཡག་ཅིག་སྔན་ལ་ང་ཚོས་བཟོ་དགོས་འདུག་ག་དེ་དང་ཚེ་ཕྱི་མ་དང་ཕྱི་མ་ཟེར་བཤད་བསྡད་ཀྱི་ཡོད་རེད་དེ་ཡིན་ནའི་གསོན་པའི་མི་ཚེ་ད་ག་བས་ཅིག་སྡུག་སྡུག་སྡུག་པོ་ཞིག་ངང་ལ་སྐྱེལ་གྱི་བསྡད་ན་ཨེ་ནི་ཁོ་ཕྱི་མ་ཕན་ཆད་ལ་ཡང་གང་འདྲ་ཅིག་ཕན་ཡ་མེད་བསྡད་པ་ཁོ་གསལ་པོ་རེད་སྔན་ལ་ཕྱི་མ་ཕན་ཆད་ཡག་པོ་བྱུང་བ་དང་མི་ཚེ་ད་ག་དང་ཅིག། བོད་ཀྱི་ཞི་བདེ་རུ་ཅིག་དང་སེམས་པ་བཟང་པོ་ཅིག་གི་ཐོག་ནས་མི་ཚེ་བཟང་མཐར་འཁྱོལ་བ་ཅིག་བྱུང་ན་སྐྱེ་བ་ཕྱི་མ་ལ་ཡང་ཕན་རྒྱུ་ཡིན་ཡིན་པ་རེད་བ་འོ། འདུག་བྱས་ནས་ཁོ་རིམ་པས་རིམ་པས་བྱས་ནས་ད་བློ་སྦྱང་དགོས་ཡ་དེ་རིམ་པས་རིམ་པས་ཀྱི་བོད་ཀྱི་ད་ག་ཤོག་རེད་ཀ་བསམ་བློའི་འགྱུར་བ་དང་བསྟུན་ནས་ནི་བློ་སྦྱོང་སྟངས་རོ་ད་དེ་གལ་ཆེན་པོ་ཆགས་ཤོག་མདོར་ན་འོ་ད་ནི་ཁམས་གསུམ་འཁོར་བ་ཟེར་དེ་ཡ་དེ་ནི་ཨ་ད་བཤད་མ་ཐག་པ་ནི་རྒྱུ་མཚན་དེ་འདྲས་ཀྱི་ཐོག་ནས་བྱས་ནས་ད།

རང་ངོས་ནས་སེམས་ཅན་གྱི་དོན་དཔྱིས་ཕྱིན་པར་སྒྲུབ་ཤེས་པ་ཅིག་དང་སྒྲུབ་ནུས་པ་ཅིག་ནི་དགོས་ཀྱི་ཡོད་པ་ཡིན་དུས་དེས་ན་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ཀྱི་ཕྱིར་དུ་བླ་མེད་རྫོགས་བྱང་གི་གོ་འཕང་ཅི་ནས་ཀྱང་ཐོབ་པར་བྱའོ། དེ་ཐོབ་པའི་ཆེད་དུ་ཆོས་བས་ཉམས་སུ་ལེན་གྱི་ཡིན་ཆོས་སྤྱི་དང་ལྷག་པར་ཐེག་པ་ཆེན་པོའི་དང་ཡང་བས་ཐབས་ཤེས་ཟུང་འབྲེལ་གྱི་བས་ལམ་ལ་ཡང་ཅིས་ཀྱང་བསླབ་ཀྱི་ཡིན་དེ་བསླབ་པ་ལ་ཡང་དེའི་ཚུལ་ཤེས་པ་ལ་ཐོས་དགོས་དེས་ན་སྐབས་སུ་བབ་པ། མགོན་པོ་ཞི་བ་ལྷས་གསུངས་བཞག་པའི་སྤྱོད་འཇུག་གི།

བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལེ་ལོ་སེལ་དགོས་པ་དང། བོད་སྐད་དང་ལེ་ལོ་སེལ་ཡ་ལ་ཡ། ད་གི་ཡང་འདྲ་ག་ས་རེད། ལེ་ལོ་སྐྱེ་ཡག་གི་རྒྱུ། འཁོར་བའི་སྡུག་བསྔལ་ལ་ཡིད་མི་སྐྱོ་བ་དང་ད་ག་ནང་བཞིན་གྱིས་ཤིག། སྙོམ་ལས་བདེ་བའི་རོ་མྱང་བ་དང་རོ་མྱང་འདོད་དང་གཉིད་ལ་བརྟེན་པའི་སྲེད་པ་དེ་ཚོས་ནི་ལེ་ལོ་འཕེལ་ཡོང་བ་ཡིན་དུས་ད་འོ། དེ་དག་གི་བོད་སྐད་དང་གཉེན་པོ་བསྟེན་ལུགས་འགྲིགས་སོང་རེད་བ། ད་དེ་ནས།

དེ་འདྲ་ཡིན་དུས་སྤོབས་པའི་ཚོད་དེ་རེ་དང་ག་འདྲ་གདའ་ཅི། ཨོ་ཕི་གེ། དཀའ་ངལ་ག་འདྲ་བྱུང་ནས་ངས་དེ་བས་མཐའ་ལ་བསྐྱལ་ནས་ཨེ་ནི་བས། མི་མཐུན་ཕྱོགས་ལ་གཡུལ་བ། མི་མཐུན་ཕྱོགས་ལས་རྒྱལ་བ་བྱེད་ཀྱི་ཡིན་བསམ་པའི་ཨེ་ནི་ཁོ། སྤོབས་པ་སྐྱེ་དགོས་པ་སྤོབས་པ་སྐྱེ་དགོས་པ་དེ་གི་སྒྱིད་ལུག་མེད་དང་ཟེར་ཡ་དེ་བྱས། དེ་ནས་དམག་དཔུང། དང་ཡེ་ནས་ཅིག་གོ་ལག་དང་ཅིག་ཡེ་ནས་བས་ཅིག་བཟའ་བཅའ་དང་ཡེ་ནས་ཅིག་སྐྱེལ་འདྲེན་བྱེད་ཡག་གི་མཐུན་རྐྱེན་རེད་ཡེ་ནས་དམག་མི་རེད་འདི་ཚང་མ་ལོག་དཔུང་བསགས་དགོས་པ་ཡིན་དུས་ས་ནས་ཡེ་ནས་སྦྱོར་བ་དཔུང་གི་ཚོགས་བསགས་ཡག་དེ་བྱས་དེ་ནས་དངོས་གཞི་ཡེ་ནས་དམག་རྒྱག་པའི་ཁ་ཐུག་ལ་ཡ་ག་འདྲ་བའི་གོ་མཚོན་འདི་འདི་བས་བེད་སྤྱོད་ག་ས་རེད་ཕི་གེ་ལྷག་ཆད་མེད་པ་རོ་ཅིག་གི་ད་བེད་སྤྱོད་བྱས་ནས་ག་འདྲ་བའི་དགྲ་བོའི་ཐོག་ལ་ཡ་ཡེ་ནས་ཕི་གེ་འཇོམས་ཐུབ་པ་ཅིག་བྱེད་དགོས་ཀྱི་ཡོད་རེད་བ་འོ་དེའི་ཚོད་དེ་དངོས་གཞི་ཡེ་ནས།

ཕ་རོལ་དགྲ་ལས་དགྲ་ཡི་གཡུལ་ལས་རྒྱལ་ནས་ཨེ་ནི། དབང་དུ་བྱ་བ་པོ་དེའི་ཚོད་དེ་བདག་ཉིད་དབང་དུ་བྱ་བ། བདག་དགེ་བ་ལ་བཀོལ་མི་བཟོད་པ། ཅིག་དགེ་བ་སྒྲུབ་པ་ལ་རང་དབང་མེད་དེ་དགེ་བ་སྒྲུབ་པ་ལ་རང་དབང་དུ་འཇུག་ཏུ་མི་སྟེར་བས་ཨེ་ནི་ཞེས་གནས་ངན་ལེན་འདིའི་དེ་རིམ་པས་བྲལ་ནས་ཨེ་ནི། དགེ་བ་གང་དང་གང་བསྒྲུབ་ན་ཡང་བདག་དབང་ཡང་བ་དེ་འདྲའི་ཅིག་ཨེ་ནི་འབྱུང་བ་ཡིན་པ་རེད་བ་དེ་འདྲའི་དེ་ནི་བདག་ཉིད་དབང་དུ་བྱ་བ་ཟེར་ཏེ་བཤད།

ད་དེ་ནས། རང་བཞིན་སྒྱིད་ལུག་བདག་ཉིད་བརྙས་པའི་བདག་ཉིད་བརྙས་པའི་ལེ་ལོ། ད་གང་འདྲ་བས་ཞུམ་ནས་ད་ངས་ད་ག་གེ་ཐུབ་རྒྱུ་མ་རེད་བསམ་ནས། ཅིག་སེམས་པ་འཁུམས་བྱས་ནས་སེམས་ཀྱི་པའི་སོ་རོ་མ་ཤི་ནས། ད་ངས་ཐུབ་རྒྱུ་མ་རེད་བསམ་ནས་པས་ཡང་འབུ་སུ་དོག་བྱས་ནས་པས་ཅིག་བྱ་བྱེད་བར་བར། འོ་ད་དེ་འདྲས་དེ་ནི་པས་སྐྱོན་ཆེན་པོ་ཞིག་ཡིན་པ་རེད། ང་རང་ཚོ་སྤྱིར་ཡིན་ནི་པས་ནང་པ་སངས་རྒྱས་པས་རི་དྭགས་སྤྱིར་ཆོས་སྤྱིར་པས་ན། མི་ཅིག་པས་ལས་ཀ་ག་འདྲ་བྱེད་བར་བྱུང་ནས།

བརྩེ་བ་བརྩེ་བ་བྱེད་མཁན་ཞིག་དང་གཅིག་གིས་སོ་སོ་སོ་གཅིག་གཅིག་ག་ག་ཟེ་མེད་སོང་ནས་གཅིག་གུ་རྒྱོབ་རྒྱོབ་བྱེད་མཁན་ཞིག་མ་གཏོགས་དེ་འདྲས་ནི་ཡོང་ཤིན་ཏུ་ཨ་ཡོད་བསམ་པ་ཞིག་འདུག་དེ་ཨོ་དེ་འདྲས་ཡོང་བསྡད་ཀྱི་ད་འོ་མདོ་དོན་གང་ལྟར་བྱ་བ་གང་དང་གང་བསྒྲུབས་པ་ཡིན་ན་ཡང་ངས་ཐུབ་ངས་སྒྲུབ་ནུས་བསམ་པའི་གདེང་སྤོབས་པའམ་སྙིང་སྟོབས་དེ་ཞེ་པོ་ཅིག་གལ་ཆེན་པོ་ཡིན་པ་རེད། ལྷག་པར་ཡང་ན་ཆོས་བྱེད་པ་ལ་དེ་བས་ཀྱང་ནས་ངས་ནུས་བསམ་པ་དེ་ངེས་པར་དུ་དགོས་འདུག་བ་སེམས་ཐག་ཆོད་པོ་ཞིག་མ་བྱུང་ན་ཆོས་སྒྲུབ་ཐུབ་ཀྱི་མ་རེད་བ།

སྤྲང་སྒོ། སྤྲང་སྒོ། སྤྲང་པོའི་པའི་སྤྲང་མཉམ་རྒྱབ་ནས་ཐ་མ་པའི། ནི་སོ་སོ་པའི། ཅི་ཁུ་ཁྱོ་གྲོང་སྲི་ཁུ་ཁྱོ་གྲོང་སྲི་སེར་མི་འདོད་པའི། མི་མེད་ལུང་སྟོང་ཞིག་ལ་པའི་ཤི་བ་ཡིན་ན་ཤི་རུ་བཅུག། ཆོས་ནི་སྒོ་གསུམ་ཆོས་ཉམས་ལེན་བྱ། དེ་ནས་ཉམས་ཆག་བཏང་གི་མེད། བློ་ཐག་གཅོད་དགོས་པ། དེ་འདྲ་ཡིན་དུས་སྤྲང་ཕུགས་ཤི་ལ་གཏད། ད་ང་པའི་ལོའི་བཞི་བཞི་བཏང་པ་ཡིན་ན་ཤི་བའི་ཁ་ཐུག་ལ་ཕྱག་མཆོད་འབུལ་བྱེད་མཁན་ཡང་ཨ་ཡོང། ནི་ག་རེ་བྱེད་ཡོང་བསམ་ནས་དེ་འདྲ་ལ་དྲན་པ་ཡིན་ན། ཤི་ཕུགས་གྲོག་པོ་སྐམ་པོ་ལ་གཏད། འོ་ད་པས་རི་དྭགས་ཤི་བ་ནང་བཞིན་པས་ན་བྱ་བྱེའུ་རུ་གཅིག་པས་ཤི་བ་ནང་བཞིན་གཅིག་གིས་རི། མི་མེད་ལུང་སྟོང་རི་ཁུག་ཅིག་ལ་ཡང་རི་དྭགས་ཤི་བ་ནང་བཞིན་ཅིག་ཤི་བཞག་པ་ཡིན་ན་སུ་གཅིག་གིས་དེ་ལྟ་དགོས་ངེས་ཡོད་མ་རེད། དེ་གཅིག་ག་ཚོད་རེད་བོད་སྐད་ཆ་ཆུན་པོ་ཞིག་གོ་བ་མ་རེད། སྡུག་ཟེར་ནས་ད་བློས་བཏང་དགོས་ཀྱི་ཡོད་རེད། དེ་དག་གཏད་པ་བཞི་ཟེར་གསུངས་འདུག་བ། བློ་ཕུགས་ཆོས་ལ་གཏད། ཆོས་ཕུགས་སྤྲང་ལ་གཏད། སྤྲང་ཕུགས་ཤི་ལ་གཏད། ཤི་ཕུགས་གྲོག་པོ་སྐམ་པོ་ལ་གཏད།

དེ་འདྲ་ཡིན་པ་ཡིན་དུས་ཙང་ནས་སོ་སོས་ངས་ཐུབ་བསམ་པ་དེ་མེད་ན། ཨནི། ཆོས་རྣམ་དག་ཅིག་གི་དག་གིས་ཅིག་བློ་ཐག་ཆོད་པོ་དག་པས་དག་པས་གང་དག་པའི་ག་སོ་རེད། རེ་དོགས་རོ་གང་ཡང་མེད་པ་གང་དག་ཅིག་སོ་སོས་དག་ཆོས་ཉམས་ལེན་བྱས་པ་འདི་གང་ལ་ཡག་པའི་ཐང་སྐྱ་ཡང་ཅིག་འདུག་ཟེར་ནས་སྒུག་ཡོད་པ་དེ་འདྲ་སོང་བ་ཡིན་དུས་རྗེ་བཙུན་མི་ལས་ཨནི། ཁོང་གི་སྐུ་མཆེད་ཚོས་པའི་བཤོལ་འདེབས་ཡག་རོ། ཁོང་གི་ཆོས་གྲོགས་ཚོས་པའི་བཤོལ་འདེབས་ཡག་རོ་འདྲ་ཡོང་པའི་ཕོད་ཐུག་ལ་དེ་ཐམས་ཅད་ལ་བློས་བཏང་ནས། མི་ལ་སྐུ་ཚེ་སྟོད་ཀྱི་ཐོག་མར་ཉམས་ལེན་གནང་ཡག་མགོ་ཚུགས་ཡོང་དུས་བྲག་དཀར་རྟ་སོ་ལ་ཡར་སྒོམ་རྒྱག་གར་སྒོམ་སྐྱོང་གར་ཕེབས་ནས་འོ་ད་འདི་ཚོའི་ཁ་ཐུག་གི་མགུར་གྱི་ནང་ལོགས་ལ་ཡང་སེམས་ཐག་ཆོད་པོ་ཞེ་པོ་གསུང་གི་འདུག་བ་རེད་བ། ད་ངས་དཔེར་ན་ཚིག་ཁ་ཤས་ནམ་རྒྱུན་འཕྲོ་འགྲོ་བསྡད་ཡག་ད་དེ་ཚོའི་གྲས་རེད་ཁོས་ག་ས་རེད། ཨོ་ང་སྒོ་ན་མི་རྗེས་མེད་པ་དང་ནང་ན་ཁྲག་རྗེས་མེད་པ་རུ་རི་ཁྲོད་འདི་རུ་ཤི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན། ཨ་ནི་ཤི་ན་ངུ་མི་མེད་པ་དང་རོ་ན་ག་ས་རོ་ལ་ཁུར་མི་མེད་པ་རུ་རི་ཁྲོད་འདི་རུ་ཤི་ནུས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན།

དེ་ལ་ཡིད་ཆེས་སེམས་ཐག་ཆོད་པོར་ཞུགས་ཀྱི་ཡོད་པ་ཡིན་ན། ད་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ཀྱི་དོན་ཁུར་རང་གི་འཇིང་པར་ཁྱེར་ནས་དེ་ཡར་དང་དུ་བླངས་ཏེ། དགའ་བཞིན་སྤྲོ་བཞིན་དུ། ཞུམ་པ་མེད་པའི་སྒོ་ནས་དེ་འདྲས་ཀྱི་དང་དང་ཅིག་གཞན་དོན་ཁུར་དུ་ཁྱེར་ཟེར་མཁན་དེ་ལ། སོ་སོ་སོ་སྙིང་སྟོབས་དང་ཡིད་ཆེས་དཔེ་ཧྲག་པོ་ཤུགས་ཆེན་པོ་དགོས་པ། འོ་དེ་འདྲས་ཡིན་པ་ཡིན་དུས་སེམས་ཞུམ་ནས་ངས་ད་ག་གའི་ཐུབ་ཀྱི་མ་རེད་བསམ་ནས་དྲན་མཁན་གྱི་དེ་འདྲས་ཀྱི་བློའི་འགྲོ་སྟངས་དེ། ནང་པའི་ཆོས་སྤྱི་དང་ལྷག་པར་ཐེག་ཆེན་གྱི་ཆོས་སྒྲུབ་ཡག་དང་འགལ་ཟླ་ཆགས་ཀྱི་ཡོད་རེད། བ། ང་རྒྱལ་བྱེད་ཀྱི་མ་རེད། ད་ང་རྒྱལ་བྱེད་ཀྱི་མ་རེད། ང་ནི་སུར་ཐུག་པ་ཡིན་ནའི་དམན་ས་བཟུང། དེ་དང། རྒྱུ་མཚན་ལྡན་པའི་བྱ་བ་བསྒྲུབ་ཡ་དེ་ལ་ངས་ནུས་བསམ་པ་ཞིག་ང་སུ་གཅིག་ལ་བརྟེན་དགོས་ཡ་མེད་ང་རང་རང་གིས་བྱེད་ཐུབ་ཀི་རེད་ང་རང་གིས་བྱེད་བསམ་པའི་སྙིང་སྟོབས་དེ་དགོས་ཀྱི་ཡོད་རེད། དེ་ཡག་པོ་འདུག་བ། དེ་དང་ཅིག་ཕན་པའི་རང་བཞིན་ཅན་གྱི་བྱ་བ་གང་དང་གང་ལ་ཡིན་ན་ཡང་སྙིང་སྟོབས་ཡོད་བསྡད་པ་ཞུམ་པ་མེད་བསྡད་པ་རེད། གནོད་པའི་རང་བཞིན་གྱི་བྱ་བ་ལ་དཔེ་དེ་སེམས་དཔའི་དམན་ས་བཟུང་བསྡད་དེ་ངས་འདི་ཚོའི་ཐད་རླབས་ཆེན་པོ་མ་རེད།

འོ་དེ་ལྔ་བཅུ་ང་བདུན་ལྔ་བཅུ་ང་བརྒྱད་དེ་ཚོའི་ཁ་ཐུག་ལ་ཡ་ཨེ་ནི་མདོ་སྨད་ས་ཁུལ་དུ་བ་མང་པོ་ལ་ཡ་རྒྱ་མི་དམག་མི་པས་རང་རྟོགས་ཆུང་ལྷ་སོགས་ལ་ཕ་གིས་ག་འདྲ་བའི་དྲག་གནོན་བྱས་ནས་ཧ་ལམ་པས་ཤོག་ཤོག་ཁོ་ར་པས་ཡུལ་སྡེ་ཡུལ་སྡེ་ཁོ་ར་པས་རྨེག་མེད་བཏང་འདྲ་རོ་དེ་འདྲས་ཀྱི་ད་ཞེ་པོ་ཅིག་བྱུང་པ་རེད་བ་འོ་དེ་ཚོའི་ལ་ལོ་རྒྱུས་བཤད་བྱས་ཡོང་དུས་ཨེ་ནི་འོ་ད་མི་མང་པོ་ཅིག་ད་ཕ་གིས་དམར་བསད་བཏང་པ་ད་དེ་ཚོའི་གྲས་ལོ་རྒྱུས་བཤད་བྱས་ཨེ་ངས་ཁོ་རང་ལ་ཡ།

རྡོག་རྡོག་རིལ་རིལ་ཟེར་བ་ཡིན་ནའི་ས་ཡ་དྲུག་རེད་ཟེར་བ། ཨེ་ནི་ཁྱོད་ནི། བལ་ཅིག་མཛུབ་མོས་གནམ་མི་བོའི་སོར་གཅིག་ལ་ཡོད་རེད་བ། རེད་དེ་ཡིན་ནའི་ད་དུས་ད་ལྟ་བར་དུ་དཔེར་ན་ང་ཚོ་དྲུག་ཅུ་རེ་གྲངས་ཁུལ་དུ། ཅིག་གི་རིག་གནས་གསར་བརྗེ་ཅིག་དེ་འདྲའི་གི་ཁ་ཐུག་ལ་ཡ། ད། ཧ་ལམ་ཅིག་རེ་བ་བྲལ་འདྲ་བོའི་བཟོ་ཅིག་ཡོང་གི་ཡོད་རེད་དེ་ཡིན་ནའི་ང་རང་ཚོའི་བསམ་བློའི་ནང་ལ་ཨ་ང་ཚོ་བདེན་པ་མཐའ་གསལ་གྱི་རེད་བསམ་པ་ཅིག་ང་ཚོ་བོད་མི་རིགས་ཟེར་བ་དེ་ལོ་རྒྱུས་ཡོད་པའི་མི་རིགས་རེད། དར་རྒུད་སྣ་ཚོགས་བྱུང་མྱོང་ཡོད་རེད་ང་ཚོ་ཉམས་མ་མྱོང་བའི་མི་མ་རེད་ང་ཚོ་ཉམས་མྱོང་བ་རེད། རེད་དེ་ཡིན་ནའི་རྩ་བ་རྒྱུ་མཚན་ལྡན་པ་གཅིག་དང་གཉིས་ནས་བོད་པ་མི་རིགས་འདི་ང་རང་ཚོ་དངོས་གནས་རང་སོ་སོ་སོའི་རང་ཚུགས་ཟིན་ཐུབ་ངེས་ཀྱི་ང་ཚོ་མི་རིགས་རེད་ད་བསམ་པའི་ཐོག་ནས་རང་སོ་སོ་སོའི་ཡིད་ཆེས་བྱས་སོ་སོ་དེ་སྒྲུབ་ཡག་གི་ལས་འགན་དེ་རྒྱུ་མཚན་ལྡན་པ་ཡིན་བསམ་པའི་ཐོག་ནས་ཨེ་རེད་སོ་སོའི་སྙིང་སྟོབས་བློ་ཁོག་པས་ཟིན་བྱས་བསྡད་དུས་ད་ལོ་བཞི་བཅུ་ཞེ་གྲངས་ཕྱིན་པ་རེད་དེ་ལོ་བཞི་བཅུ་ཞེ་གྲངས་ང་ཚོ་བཙན་བྱོལ་བ་ཆགས་ནས་ལོ་སུམ་ཅུ་སོ་གྲངས་ཕྱིན་པ་རེད་དེ་ཁོ་ཐུགས་བསྡད་ཐུབ་ཀྱི་འདུག་བ།

རྒྱུ་མཚན་གང་ཡང་རེད་སྒྱིད་ལུག་མ་བྱེད་ཟེར་ད་ད་གང་སེ་ནི་ཅིག་སོ་སོ་ཅིག་གི་གཞི་རྩ་མེད་པའི་སེམས་གསོ་བཏང་རེད་ཟེར་བ་འདི་མ་རེད་ང་ཚོ་སྒྱིད་ལུག་དགོས་ཡག་གི་རྒྱུ་མཚན་ཡོད་མ་རེད་ཟེར་ད་ང་ཚོ་ད་ད་ཅིག་སོ་སོས་འབད་བརྩོན་བྱས་ན་ང་རང་ཚོ་སངས་རྒྱས་ཐུབ་ཡག་གི་རྒྱུ་ཆ་ཡོད་རེད་ཟེར་ད་དེ་སོང་བ་འདི་ལྟར་དེ་བཞིན་གཤེགས་པ་ད་ད་ཨེ་ནི་མཁྱེན་བརྩེ་ནུས་པའི་བདག་ཉིད་དེ་འདྲ་འདྲ་བའི་དེ་བཞིན་གཤེགས་པ་དེ་དེ་བཞིན་གཤེགས་པ་དེ་ནི་བདེན་པ་འབའ་ཞིག་གསུང་གི་རེད་མ་གཏོགས། ཨ་ནི་བརྫུན་པ་གསུང་དགོས་ཡག་གི་རྒྱུ་མཚན་ཡོད་མ་རེད། དེ་འདྲ་འདྲ་བའི་བདེན་པ་འབའ་ཞིག་གསུང་བའི་ད་སྐྱེས་བུ་དམ་པ་དེས་ཨ་ནི་བདེན་པ་འདི་ལྟ་བུ་གསུང་བ་རེད། ཨ་ནི་དམན་པ་སྦྲང་བུ་དང་ཤ་སྦྲང་དང་བུང་བ་དང་དེ་བཞིན་དུ་བའི་སྲིན་བུ་ཁྲོ་རུག་དེ་འདྲས་ལ་དེ་འདྲས་ཀྱི་དང་དང་བའི་སྲིན་བུར་གང་གྱུར་པ་དང། སྲིན་བུར་གང་གྱུར་པ། དང་བའི་རྟེན་པའི་ཤིན་ཏུ་དམན་པ་བས་བླུན་ཞིང། གཏི་མུག་པ་ཉམ་ཆུང་བ། ད་ནི་དེ་འདྲ་ཅིག་དེ་ཚོ་ལ་ཡང། ནི་རང་བཞིན་དེ་བཞིན་གཤེགས་པའི་སྙིང་པོ་ཡོད་རེད་དེ་སོང་བ་ཡིན་དུས་དེ་དག་གིས་ཀྱང་རིམ་བཞིན་བརྩོན་པའི་སྟོབས་བསྐྱེད་ན། ནི་བླ་མེད་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་དེ་སྤྱིར་ཐོབ་དཀའ་བ་རེད་དེ་དེ་འདྲ་འདྲ་བའི་ཐོབ་དཀའ་བའི་བླ་མེད་རྫོགས་བྱང་གི་གོ་འཕང་ཐོབ་དཀའ་བའི་བླ་ན་མེད་པ་དེ། ནི་ཐོབ་པར་གསུངས་པ་རེད། ཐོབ་ནུས་ཀྱི་རེད་གསུངས་ཡོད་རེད།

དེང་གི་སྐབས་སུ་ཨཱ་ནི་དཱ་བའི་འགྲོ་བའི་རིགས་ཀྱིས་ཨཱ་ནི་ཁྱད་པར་དུ་འཕགས་པ་མིར་སྐྱེས་ལ། ཨཱ་ནི་དགེ་སྡིག་གི་ཕན་པ་ཕན་དང་གནོད་པ་ཕྲན་བུ་ཨཱ་ནི་པའི་ག་སོགས་རིག་པའི་ངོ་ཤེས་ཏེ་ཡོད་པས། ཨཱ་ནི་འདིའི་སྐབས་ལ་ཡང་སོ་སོ་ད་ཞུམ་པ་མ་བྱས་པར་བྱས་ཨཱ་ནི་སོ་སོའི་སྙིང་སྟོབས་བསྐྱེད་པའི་ཐོག་ནས་ཨཱ་ནི་བར་སེམས་བསྐྱེད་དེ་བྱང་ཆུབ་ཀྱི་སྤྱོད་པ་མ་བཏང་ན། བདག་གིས་བྱང་ཆུབ་ཅིས་མི་ཐོབ་སྟེ། ངེས་པར་དུ་ཐོབ་ཐུབ་ཀྱི་རེད། སྔོན་གྱི་ང་རང་ཚོ་ང་རང་ཚོ་རྒྱ་གར་འཕགས་པའི་ཡུལ་གྱི་མཁས་གྲུབ་ཀྱི་སྐྱེས་བུ་དམ་པ་དེ་ཚོའི་གྲས་རེད། བོད་གངས་ཅན་གྱི་ལྗོངས་ཀྱི་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་སྐྱེས་བུ་དམ་པ་ས་ལམ་གྱི་རྟོགས་པ་མཐོན་པོར་གཤེགས་པ་དེ་ཚོའི་གྲས་དེ་རྩ་བ་མི་ལུས་ད་ལྟ་ང་རང་ཚོ་ཐོབ་ཐུབ་པའི་མི་ལུས་ད་ག་ནང་བཞིན་ཞིག་ཆགས་བྱས་ཡོད་པ་རེད། དེ་ཐམས་ཅད་ཀྱིས་གང་འདྲ་ཨེ་ནི་པའི་ས་ལམ་གྱི་རྟོགས་པ་མཐོན་པོ་དེ་ཚོ་རྙེད་ཐུབ་ཡག་དེ་རྩ་བ་ཁམས་བདེ་གཤེགས་སྙིང་པོ་ཡོད་པ་དང་ཨེ་ནི། རྐྱེན་ཨེ་ནི་མི་ལུས་བཟང་པོ་ཡོད་བསྡད་པ་དེའི་ཐོག་ནས་ཨེ་ནི་ས་ལམ་གྱི་རྟོགས་པ་རྙེད་ཐུབ་པ་ཡིན་དུས་ང་རང་ཚོ་ཡིན་ན་ཡང་ཁམས་བདེ་གཤེགས་སྙིང་པོ་ནི་ཡོད་དེ་དང་ཨེ་ནི་མི་ལུས་དང་ཨེ་ནི་དལ་འབྱོར་གྱི་པའི་མི་ལུས་བཟང་པོ་ཅིག་ཐོབ་ནས་ཡོད་བསྡད་པ་དེའི་སྟེང་ནས་ཨེ་ནི་སྒྲུབ་མ་ནུས་པ་ཅི་ཡོད་བསམ་པའི་ཐོག་ནས་ཨེ་ནི་སྤོབས་པ་སྐྱེ་དགོས་པ་ཡིན་པ་རེད།

སྐུ་ཚེ་སྟོད་ལ་མཛད་བཞག་པའི་གསུང་གི་ནང་ལོགས་ལ་ཡོད་བསྡད་པའི་དོན་དག་ཁ་ཤས་སྐུ་ཚེ་སྨད་ལ་ཡང་བརྩམས་བཞག་པའི་གསུང་འདི་ནང་ལོགས་ལ་ཡང་ནི། ཁོ་བོས་ནི་བའི་གཞུང་གཞན་ལ་ཡང་སྐབས་གཞན་འདི་འདྲ་བཤད་ཡོད་དེ། འདི་ད་དུང་ཞིབ་ཏུ་དཔྱད་ན། སྔོན་ལ་ཡང་གསུངས་བཞག་པ་དེ་ནོར་འཁྲུལ་ཡིན་པ་དེ། ནོར་བསྡད་པ་དེ་སོ་སོའི་ག་སོག་རེད་ཞེ་ས་མ་ཞུས་ན་བས་ངོས་ལེན་རང་གནང་བྱས། ད་དེ་བས་ཞིབ་ཚགས་པོའི་ཐོག་ནས་ཤེས་པ་ཡིན་ན་དེ་རེད་ཡོད་མ་རེད་དེ་འདུག་སེ་རེད་ཟེར་ནས་གསུང་གི་འདུག་བ། ཨོ་དེ་ཚོའི་གྲས་དེ་གང་ལྟར་སྐུ་ཚེ་སྟོད་ལ་ཡང་ད་ལྟ་བས་རང་ཅིག་མཁྱེན་པའི་རྩལ་རོགས་མ་རྫོགས་པ་བྱས་བྱས་ཨེ་ནས་ཁོང་སློབ་སྦྱོང་བྱས། ཉམས་མྱོང་བསགས། ཨེ་ནས་ཅིག་ཚོགས་བསགས་སྒྲིབ་སྦྱངས་དེ་འདྲའི་ཟུང་འབྲེལ་གྱི་ཐོག་ནས་ཨེ་ནས་ག་ལེ་ག་ལེ་ག་ལེ་ལ་ཡང་ཡར་ག་སོགས་རེད། ཨེ་ནས་སྐུ་ཚེ་སྨད་ལ་ཡང་ཨོ་ད་སྐུ་ཚེ་སྟོད་ལ་ཡང་གསལ་པོ་རང་ཅིག་མ་མཁྱེན་པས་ཚོགས་རོགས་ཅིག་ཏོག་ཙེ་པའི་གོ་བ་བས་ཕྱིན་ཅི་ལོག་རོགས་སླེབས་བསྡད་པ་དེ་ཚོའི་གྲས་དེ་ཨེ་ནས། ཞུ་དག་གནང་བྱས། འོ་དེ་འདྲའི་གི་ཐོག་ནས་ཨེ་ནི་རྨད་དུ་བྱུང་བའི་ལེགས་བཤད། དེ་ཚོའི་གྲས་དེ་སྐུ་ཚེ་སྟོད་ཀྱི་རྩོམ་སྟངས་དང་སྐུ་ཚེ་སྨད་ཀྱི་རྩོམ་སྟངས་དེ་མི་འདྲ་འདུག་བ། སྐུ་ཚེ་སྨད་ཀྱི་རྩོམ་སྟངས་དེ་ཚོའི་གྲས་དེ་ཨེ་ནི་གཅིག་ཉམས་མྱོང་གི་ཐོག་ནས་མར་གསུངས་བསྡད་མཁན་ཚོར་བ་ཅིག་ཡོང་བསྡད་ཀྱི་འདུག་བ། འོ་ད་དེ་ཚོའི་གྲས་དེ་ཕན་གྱི་འདུག་བ། ཨ་ད་རྗེ་རིན་པོ་ཆེ་ལྟ་བུ་ཐོག་མ་པའི་ཨ་མདོ་ལའི་མི་ཁའི་འཁྲུངས་ནས་ཡོང་དུས། སྤྱིར་ངེས་པ་དོན་ལ་ག་ཡིན་ནའི་མིན་ནའི། ཐུན་མོང་གདུལ་བྱའི་སྣང་ངོར་ང་རང་ཚོ་མི་ཕལ་པ་རང་བྱས་བྱས། ད་མི་ཕྲན་བུའི་མིང་ཞེ་ས་མ་ཞུས་ན་རིག་པ་རིག་པ་བཀྲ་བ་དང། ནི་དང་གཅིག་བརྩོན་འགྲུས་ཡོད་བསྡད་པ་དགེ་བའི་བག་ཆགས་སད་བསྡད་པ་དེ་ཚོ་བྱུང་བ་རེད་མ་གཏོགས་གཞན་པའི་སློབ་གཉེར་རྒྱག་མ་དགོས་པ་དང་གཅིག་པའི་རྟོགས་པ་ཡོད་ཚད་ལོ་པའི་ད་ག་བས་མངོན་དུ་གྱུར་བསྡད་པ་ཅིག་མི་འདུག་ག། འདི་ཚོའི་གྲས་དེ་ང་རང་ཚོ་ལ་ཕན་གི་འདུག་ག། འོ་ད། སྐྱེས་བུ་དམ་པ་འདི་ཚོའི་གྲས་དེ་ཁོ་རང་ངེས་པ་དོན་ལ་ག་ཡིན་ནི་མིན་ནི་བསམ་བཞིན་དུ་སྲིད་པ་བཟུང་ཚར་བའི་རྗེས་ལ་ཡ་ང་ཚོ་ནང་བཞིན་བྱས་ནས་ཧོ་གོམ་པ་རིམ་བགྲོད་བྱས་ནས་ག་ལེ་ག་ལེ་ག་ལེ་ལི་ཡ། ད་སློབ་གཉེར་རྒྱག་སར་སློབ་གཉེར་རྒྱབ་སྒྲུབ་པ་རྒྱག་སར་སྒྲུབ་པ་རྒྱབ་འདུག་སེ་བྱས་ནས་ཨེ་ནི་ག་ལེ་ག་ལེ་ལི་ཡ། ཨེ་ནི།

ཡང་པོ་ཅིག་དངོས་གསལ་སྐྱེ་མེད་དུ་ཅིག་གི་པའི་སེམས་ལ་བས་མི་སྲིད་བ་རུ་ཤེས་ཏེ་དེ་འདྲའི་གི་ཁྱད་པར་དེ་ཡོང་བསྡད་གི་རེད། ས་དེ་འདྲས་སོང་བ་ཡིན་དུས། ཧུམ། ཅི། དེ་འདྲས་གི་པའི་ངས་བྱང་ཆུབ་ཀྱི་སྤྱོད་པ་ལ་བསླབ་ཡོང་དུས་ཙ་ནས་ཨེ་ནི་ཅི་རྐང་ལག་གཏོང་བ་ལ་སོགས་པ་དེ་འདྲས་གི་པའི་དཀའ་ལས་ཁག་པོ་ཞེ་པོ་ཅིག་དཔེར་ན་བཅོམ་ལྡན་འདས་ཀྱི་སྔོན་གྱི་མཛད་པ་རྣམ་ཐར་གྱི་ལོ་རྒྱུས་བཤད་ཡོང་དུས་བས་དང་ཨེ་ནི་ཅི། དབུ་སྦྱིན་པ་གཏོང་ཡག་འདྲ་པོ་དེ་འདྲས་གི་པའི་སྤྱན་སྦྱིན་པ་གཏོང་ཡག་གི་ཚོད་དཔེ་ཞེ་པོ་ཅིག་ཡོང་བསྡད་པ་དེ་ཚོའི་གྲས་དེ་ད་ངས་ག་ནས་ཐུབ་བསམ་ནས་དྲན་དགོས་མ་རེད། ཁོ་རང་ཁོ་རང་རིམ་པས་རིམ་པས་གི་བློ་སྦྱངས་ནས་བློའི་ཅིག་ནང་གི་བློའི་རྟོགས་པའི།

གཅིག་གིས་དམྱལ་བ་དང་གཅིག་དུད་འགྲོ་དང། དེ་འདྲས་ལ་སྐྱེས་པའི་གནས་སྐབས་ལ་ཡང་དཔེར་ན་མི་ལ་སྐྱེས་པའི་གནས་སྐབས་ལ་སྐབས་རེ་ནི་བས་བཅད་བསྲེག་གཏུབ་དེ་འདྲས་ཡོང་གི་ཡོད་རེད། ས་དེ་འདྲས་འདྲའོ། ད་གང་ལྟར། མི་འདུས་རང་གིས་དང་དུ་བླངས་པ་དང་ཁད་མ་རེད་དེ། ཡིན་ནའི། ལས་དང་ཉོན་མོངས་པའི་གཞན་དབང་ལ་ཡང་ཕྱིན་ནས། ཨེ་ནི་སྡུག་བསྔལ་འདི་མ་མྱོང་བྱ་བ་མེད་དེ། སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཞིག། རང་མྱང། མྱངས་དང་མྱོང་བཞིན་པའི་ནང་ནས། ད་ཨེ་ནི། གཅིག་ལན་གྲངས་དུ་མར་ཡན་ལག་དང་ཉིང་ལག་བཅད་པ་དང་མཚོན་གྱིས་དབུག་པ་དང་མེས་བསྲེགས་པ་དང།

དེ་འདྲ་རེད་པས་ད་མཐོང་བ་བའི་སྡུག་བསྔལ་དེ་མྱངས་ནས་རང་བཞིན་གྱིས་ཨེ་ནི་སྡུག་བསྔལ་དེ་ཟད་ཐུབ་པ་ཅིག། སྡུག་བསྔལ་མྱངས་ཡང་མྱངས་པ་ཁོ་རས་ཨེ་ནི་སྡུག་བསྔལ་ཟད་པ་ཅིག་མེད་པ་བྱས། འོ་རེད་ད་དེ་འདྲ་ཡིན་པ་ཡིན་དུས་ད་སྡུག་བསྔལ་མཐའ་མེད་ཅིག་ཆགས་ཡོང་བ་ཡིན་དུས་པའི་ཚད་བཟུང་དུ་མེད་པས་ད་སྡུག་བསྔལ་རེད་ད་པའི་མཐའ་མེད་པ་ཅིག་ཆགས་ཡོང་བ་དེ་འདྲ་རེད། ད་དེ་དངོས་གནས་རང་སྡུག་རང་ཆགས་པ་རེད། འོ་ད་དེ་ལས་ལྡོག་སྟེ། བསྒྲུབ་བྱ། རྣམ་མཁྱེན་དེ་བསྒྲུབ་བྱ་ལ་བཞག་ནས། བྱང་ཆུབ་ཆེན་པོ་དེ་བསྒྲུབ་བྱ་ལ་བཞག་ནས་དེ་བསྒྲུབ་ཡ་གི་ཕྱོགས་ལ་ཡ། ད་བློ་རུ་ད་མངོན་དུ་གཏད་པའི་ཐོག་ནས་ཨེ་ནི། འབད་རྩོལ་བྱས་ན། འབད་རྩོལ་བྱས་པ་དེ་དང་འབྲེལ་བའི་དཀའ་སྤྱད་དང་དཀའ་སྤྱད་ཀྱི་པའི་དཀའ་ངལ་རིགས་ཕྲན་བུ་ཕྲན་བུ་བྱུང་པ་ཡིན་ན་ཡང་དེ། དམིགས་ཡུལ་ངེས་ཅན་ལྡན་པའི་ཨེ་ནི་ལས་ཀ་ཆགས་བསྡད་ཡོད། དེ་འདྲ་ཡིན་པ་ཡིན་དུས་བདག་གིས་བྱང་ཆུབ་བསྒྲུབ་པ་ཡི་དཀའ་སྤྱད་ཀྱི་སྡུག་བསྔལ་འདི་ལ་ནི་ཚོད་ཡོད་པ་རེད། ཁོ་ར་རྟོགས་པ་རིམ་པས་རིམ་པས་ཀྱི་དཀའ་སྤྱད་དེ་བརྒྱུད་ནས་བསྒྲུབས་དང་སྒྲུབ་བཞིན་པའི་མུ་ནས་སེམས་ཀྱི་ཡར་རྒྱས་ག་ལེ་ག་ལེ་ལ་ཡང་ཁོ་ཐག་འགྲོ་ཐུབ་ཡ་བཞིན་པ་ཡིན་དུས་དེ་ལ་བརྟེན་ནས་ཨེ་ནི་རིམ་པས་རིམ་པས་ཀྱི་རང་དཔེ་ན་དཔེ་ན་བྱང་སེམས་སོ་སྐྱེས་ཀྱི་ལུས་སྦྱིན་པ་བཏང་ཡོང་དུས་ཙ་ནས་ལུས་ལ་སྡུག་བསྔལ་ཡོང་གི་ཡོད་རེད་ཡིན་ནའི་སེམས་ལ་ཡང་མི་བཟོད་པ་མི་ཡོང་ངེས། ཅིག་སྙིང་རྗེ་དང་ཤེས་རབ་ཀྱི་ཉམས་ལེན་གྱི་ཐོག་མཐུ་ལ་བརྟེན་ནས་དེ་ནས་ས་ཐོབ་པའི་སེམས་དཔའ་ཚོ་ལ་ལུས་དངོས་སུ་སྟེར་ཡོང་བ་ཡིན་ནའི་ཅིག་དེས་ལུས་བཅད་གཏུབ་ཀྱི་སྡུག་བསྔལ་གང་ཡང་བས་མྱོང་ཡ་མེད་པ་འདྲ་བོ་དེ་འདྲའི། གསུངས་འདུག་ག་བ་ར་དེ་འདྲ་ཡིན་པ་ཡིན་དུས་ཁོ་ར་རིམ་པས་རིམ་པས་ཀྱི་བློའི་བློ་ཚོད་རུ་ཁོ་མཐོ་རུ་མཐོ་རུ་ཕྱིན་པའི་ཁ་ཐུག་ལ་ཡང་ཨེ་ནི་སྡུག་བསྔལ་དེ་དེ་མ་ཡོང་བ་ཞིག་ཡོང་ཐུབ་ཀྱི་རེད་ལ། འོ་དེ་འདྲ་སོང་བ་ཡིན་པ་རེད་སྡུག་བསྔལ་དེ་ཚོ་དང་མ་བསྲེས་པའི་སྡུག་བསྔལ་ཁོ་ར་གང་དག་ཅིག་མཐའ་ཟད་རྒྱུ་ཡོད་པ་ཆགས་ཡོད་ག་ར་བ། འཁོར་བའི་སྡུག་བསྔལ་དེ་ཡིན་དུས་མཐའ་ཟད་རྒྱུ་མེད་བསྡད་པ་ཅིག་ཡིན་པ་ཡིན་དུས་འོ་ན་དེ་ལ་ལྟོས་ན་སྡུག་བསྔལ་འདི་ནི་ཚོད་ཡོད་དེ། དཔེར་ན། ཅིག་པའི་མཚོན་གྱི་མདེའུ་འདྲ་བོ། ལུས་ནང་ལ་ཡང་ཕྱིན་ཆད་དེ་འདྲའི་གྱི་པའི་ཟུག་རྔུ་སྐྱེས་ནས་ཟུག་རྔུ། ཁོང་པར། ཁོང་པར་སོང་ནས། བརླག་པའི་གནོད་པ། དེ་བསལ་བའི་ཕྱིར་དུ། ད་ཅིག། ཚུར། མདེའུ་ཚུར་བཏོན་ནས་དང། ལུས་ལ་པའི་ཆེད་མངགས་རྨ། གསར་དུ་པའི་རྨ་གནོན་པའི་ཅིག་པའི་བཏོད་པའི་སྒོ་ནས། མཚོན་གྱི་མདེའུ་དེ་ཕར་ཕྱུང་བྱས། བས་དང། ཕྱུང་ནས་སྡུག་བསྔལ་ཆེན་པོ་བས་སྲོག་གི་ཉེན་ཁ་ཡོད་དེ་བས་ནི། མཚོན་གྱི་མདེའུ་འདི་དབྱུང་ཡག་གི་དོན་དག་ལ་ཡང་སྡུག་བསྔལ་ཆུང་ངུ་རྨ་གསར་པ་བཏོད་པའི་སྡུག་བསྔལ་དེ་ཁོ་དགོས་པ་ཡོད་པ་དང་རྒྱུ་མཚན་ཡོད་པ་ཅིག་ཆགས་ཀྱི་ཡོད་རེད། སྡུག་བསྔལ་ཆེན་པོའི་དོན་དག་ལ་སྡུག་བསྔལ་ཆུང་ངུ་བློས་བཏང་དགོས་ཡ་དེ་འདྲའི་འཇིག་རྟེན་ན་ཡོང་གི་ཡོད་པ་ནང་བཞིན་རེད་གསུངས་པ་རེད། དཔེར་ན་སྨན་པ་ཀུན་ཀྱང་གཏར་སྲེག་ལ་སོགས་པ་དཔེར་ན་དེང་སང་ཡིན་ན་དཔེ་ཅིག་གཤག་བཅོས་བྱས་ནས།

རྒྱུ་མཚན་དེ་ལྟར་བས་ན་སྡུག་བསྔལ་མང་པོ་དག་རང་བཞིན་གྱི་སྡུག་བསྔལ་མཐའ་མེད་པ་དེ་དག་གཞོམ་པའི་ཕྱིར་དུ་ཨེ་ནི་རྣམ་མཁྱེན་སྒྲུབ་པ་རྣམ་མཁྱེན་སྒྲུབ་པའི་གནས་སྐབས་ཀྱི་ཨེ་ནི་ཕྲན་བུའི་ཕྱིར་དཀའ་སྤྱད་སྙིང་རུས་ཀྱི་བས་ན་སྡུག་བསྔལ་དེ་ཚོ་ཕྲན་ཨེ་ནི་དཀའ་སྤྱད་སྙིང་རུས་ལ་བརྟེན་ནས་ཨེ་ནི་བཟོད་བསྲན་གྱི་ཐོག་ནས་བཟོད་དགོས་རེད་གཞོམ་ཕྱིར་མི་བདེ་ཆུང་བཟོད་བྱ། བྱང་ཆུབ་སྒྲུབ་པའི་ཐབས་ལ་ཨེ་ནི། གསོ་དཔྱད་ཕལ་པ་གཅིག་གཏར་བསྲེག་བཅད་གཏུབ་བྱ། འདི་འདྲ་བ་སྨན་པ་མཆོག་སངས་རྒྱས་ཀྱིས་མ་མཛད་དེ། རྣམ་མཁྱེན་སྒྲུབ་ཡ་དེ་ད་ཅིག་ལུས་ལ་མེ་ལྔ་བསྟེན་པ་འདྲའོ། ཨོ་ཁ་སང་དུ་ཞུས་པ་འདི་བཞིན་ལུས་ལ་མེ་ལྔ་བསྟེན་པ་དང་རྩེ་གསུམ་གྱི་སྟེང་ལ་མཆོང་ཡ་འདྲའོ། ཨོ་དེ་འདྲའི་ཨེ་ནི་བས་བྱེད་ཡ་གསུངས་ཡོད་མ་རེད། བཅོམ་ལྡན་འདས་ཀྱིས་ད་ཅིག་ལམ་བདེ་བས་འབྲས་བུ་བདེ་བ་བསྒྲུབ་ཡ་ཅིག་གི་ཆོ་ག་འཇམ་པོ་ཡིས། ཨེ་ནི་ཉོན་མོངས་པའི་ནད་ཆེན་དཔག་ཏུ་མེད་པ་གསོ་བར་མཛད་པའི་ལམ་སྲོལ་ཞིག་ཡོད་རེད། བཅོམ་ལྡན་འདས་ཀྱི་འདུལ་སྟངས་འདི་དེ་ཡང་ཨེ་ནི་ཁོ་བློ་རིམ་གྱིས་སྦྱོང་སྟངས་ཅིག་གསུངས་ཡོང་དུས་རི་འདབས་ནས་ལ་ཡར་འཛེག་ཡོང་དུས་མེ་ད་ཅིག་འདབས་ནས་ཡར་བྱས་ག་ལེ་ག་ལེ་ལ་རིམ་པས་དཔེར་ན་ང་རང་ཚོའི་མོ་ཏྲ་ལམ་ཁ་བཟོས་བྱས་དེ་ལ་མཐོན་པོ་རྒྱབ་ཡོང་དུས་ཁ་ཐུག་ལ་ཡར་འཛེག་པ་ཡིན་ན་མོ་ཏྲ་ལ་དེ་རྒྱབ་ཐུབ་ཡ་ཡོག་མ་རེད་པ། རེད་དེ་ཡིན་ནའི་ལམ་ཁ་ཕར་སྐྱོག་ཚུར་སྐྱོག་བྱས་ཡ་ཐོར་ཐོར་གཏང་ཡ་དེ་ད་ཅིག་ཀི་ལོ་མི་ཏྲ་གཅིག་གཉིས་ནང་ལོག་ཡ་ཨེ་ནི་ཅིག་ཚད་རུ་ག་ཚད་ཡིན་ནའི་ཅིག་ཡ་ཨེ་ནི་ཐོར་ཐོར་ཐོར་ཡ་ག་ལེ་ག་ལེ་ག་ལེ་འདུག་ཐོར་ཐོར་ཐོར་འགྲོ་དུས་དེ་ད་ཅིག་ཨེ་ནི་མོ་ཏྲ་ལྗིད་པོ་ལྗིད་པོ་དེ་འདྲས་ཅིག་ཡ་ཁོ་ག་ལེ་ག་ལེ་ལ་རིམ་པས་རིམ་པས་རིམ་པས་ཅིག་འདུག་བྱས་ཡོད་འདི་བས་ལ་བས་ད་བས་ཕི་ཊི་བས་སྟོང་ཕྲག་ཁྲི་ཕྲག་ཡོད་དེ་བས་ཟུ་བྱས་དེ་ཁོ་ལ་རྒྱབ་ཐུབ་པ་རེད་པ། ཁོ་ཧོབ་ཁ་ལ་བས་ཡར་ཡོང་ཞིང་ཡར་ཞིག་བས་ན་འགྲོ་ཐོན་སྐོར་ཁྱོན་མེད་པ། འོ་དེ་ནང་བཞིན་ཨེ་ནི་སྟོན་པ་བཀའ་དྲིན་ཅན་གྱིས་ང་རང་ཚོའི་བློ་མ་ཐུལ་བ་དེ་ཡར་མཐར། བློ་ཅི་ཡང་མི་ཤེས་ངས་མ་ཐུལ་བ་ཉོན་མོངས་དུག་གསུམ་གྱི་གོང་བུ་ཡིན་པའི་བློ་དེ་མཐར་བས་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་རྣམ་མཁྱེན་ཡོང་ཡ་དེ་ལ་དཔེ་རིམ་པས་བྱས་ནས་ཁོ་ག་ལེ་ག་ལེ། འདུག་བྱས་ནས་ཡར་རྣམ་འགྱུར་སྟངས་ཅིག་གསུངས་ཡོད་འདུག་བ། འོ་དེ་འདྲ་སོང་བ་ཡིན་དུས། འོ་ཨེ་ནི། ག་ས། ཆོ་ག་ཤིན་ཏུ་འཇམ་པོ་ཡིས་ནད་ཆེན་དཔག་མེད་གསོ་བར་མཛད།

ད་བོད་སྐད་དངོས་སུ་བྱེད་མཁན་གྱི་མི་དེ་ཚོས་བྱ་ད་དཔེར་ན་ཤ་པ་རབས་ཅིག་གིས་དཔེར་ན་ང་ཚོ་ཁ་སང་ལབ་པ་ནང་བཞིན་དཔེར་ན་པ་ཀྲང་པུ་ཡ་མེན་དེ་བ་ལ་ཡ་ཨེ་ནི་བྱ་དེ་ཁྲིད་འགྲོ་གི་དེ་ཚོས་བྱས་ཏེ། ང་ཚོའི་སེམས་ནང་ལ་ཤི་བོ་ཞིག་ཡོང་བསྡད་ཀྱི་འདུག་དེ་ཁོ་ཁ་སྐད་དེ་དེ་ཁྲིད་འགྲོ་མཁན་ཁྲིད་འགྲོ་གི་དེ་ཚོས་བྱས་བསམ་བློའི་ནང་ལ་ཡ་དེ་ཅིག་དེ་ཚོགས་འཁོར་ཁྱོན་ནས་ཡོད་མ་རེད་པ་ཟེར་ད་ང་ཚོ་རུ་བྱས་ཁོ་ག་ལེ་ག་ལེ་དེ་གོམས་པ་ཡིན་ཞིང། གང་ཟག་སུ་ན་ཡིན་ནི་བེ་ཡ་ང་གཉིས་མེད་པ་བྱ་ཡག་གི་ཁོ་ད་བློ་གོམས་པའི་རྗེས་སུ་བྱས་ཡག་གི་རེད་འདུག་བ་སྡུག་པོ་ལ་ཆ་བཞག་ནས་ཁོ་འདུག་སེ་ཡོང་བསྡད་ཀྱི་འདུག་བ། ད་ཡག་ས་ལ་ཆ་བཞག་ནས་ཁོ་དེ་དེ་བཞིན་བྱས་ནས་ད་ལྟ་བས་ཁྱོན་ནས་མི་ཕོད་པ་ཅིག་ཡང་ག་ལེ་ག་ལེ་ག་ལེ་ལི་ཡ་ར་དང་ཨེ་ནི་བློ་གོམས་ཡོང་དུས་དགའ་བཞིན་སྤྲོ་བཞིན་དུ་འཇུག་ཡག་ཅིག་དཔེར་ན་སེམས་ཅན་གཅིག་གི་དོན་དག་ལ་ཡ་བས་དམྱལ་བ་ལ་སྐྱེས་ན་འགྱོད་པ་མེད་ཟེར་བ་ཅིག་ང་ཚོར་ཡོང་ཐུབ་ཡག་མི་འདུག་ག་ཡིན་ནའི་བྱམས་པ་དང་བརྩེ་བ་དང་བདག་གཞན་མཉམ་བརྗེ་བློ་སྦྱང་སྦྱང་སྦྱང་སྦྱང་ཡོང་དུས་ད་ནི་ཡོང་དུས་ཨེ་ནི་སེམས་ཅན་གཅིག་གི་དོན་དག་ལ་མནར་མེད་པའི་བསྐལ་པ་ལ་ཡ་བས་ཇི་སྲིད་ནམ་མཁའ་མ་ཟད་བར་བསྡད་པ་བྱས་ནའི་འགྱོད་པ་མེད་ཟེར་བ་ཅིག་སེམས་ནང་ལ་སླེབས་ཐུབ་ཡག་ཅིག་ཁོ་ཡོང་གི་ཡོད།

སྡིག་པ་སྤངས་པས་ལུས་ལ་སྡུག་བསྔལ་མེད། ཐབས་ཤེས་ཀྱི་དང། ཐབས་ཤེས་ཀྱི་ལམ་ཉམས་ལེན་ཡོད་པར་བྱས་ནས་མདོར་ན་གཙོ་བོ་ནི་ཤེས་རབ་ཀྱི་ཉམས་ལེན་འདི་འདྲ་གི་ཐོག་ནས་མཁས་པའི་ཕྱིར་ན་མི་དགའ་བ་མེད། འདི་ལྟར། གཅེས་པར་འཛིན་པ་དང། རང་གཅེས་པར་འཛིན་པའི་གཅེས་འཛིན་དང། བདེན་པར་འཛིན་པའི་བདེན་འཛིན་གྱིས་ལོག་པར་རྟོག་པ་དང་སྡིག་པས་སེམས་དང་ལུས་ལ་གནོད་པ་རེད། དེ་འདྲ་ཡིན་པ་ཡིན་དུས་བསོད་ནམས་ཀྱིས་ནི་ལུས་བདེ་ལ། མཁས་པ་ཡིས་ནི་སེམས་བདེ་ན།

ནི་ད་ག་ནང་བཞིན་གྱི་བའི་ཡེ་ཤེས་རྒྱ་མཚོ་ལྟ་བུ་སྡུད་པར་བྱེད་པའི་ཕྱིར་ཉན་ཐོས་རྣམས་པས་མཆོག་ཏུ་བཤད་པ་རེད། རྒྱུ་མཚན་དེ་ལྟ་བས་ན། ནི། ལུས་དང་སེམས་ནི། ནི། བས་ངས་བྱང་ཆུབ་སེམས་དཔའ་བྱང་ཆུབ་ཀྱི་སྤྱོད་པ་འདི་ལྟ་བུ་ངས་བསྒྲུབ་ནུས་པ་མི་འདུག་བསམ་པའི་ཞུམ་པའི་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས། བདེ་ནས་བདེ་བར་འགྲོ་བ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར།

དཔུང་གི་ཚོགས་བསགས་པ་ལས་ཡང་མོས་པ་དང་བརྟན་པ་དང་དགའ་བ་དང་དོར་བ་ཡིན། མོས་བརྟན་དགའ་དང་དོར་བ་ཡིན། མོས་པ་འདི། འོ་ད་ཡང་ཐོག་མ་མོས་པ་ཟེར་དེ་དགེ་བ་བྱེད་པར་འདོད་པའི་མོས་པ། འོ་ཨེ་ནི། ལམ་གང་ཉམས་སུ་ལེན་ཡང་དེ་ལས་ཕྱིར་མི་ལྡོག་པའི་བློ་བརྟན་པ། དེ་ནས་ཨེ་ནི། ལམ་ཉམས་སུ་ལེན་པ་ལ་ཨེ་ནི། རེ་དང་ཅིག་དགའ་ཞིང་སྤྲོ་བཞིན་དུ།

ཨེ་མས་ཕྱི་མ་རེས་པའི་འཇུག་སྙིང་འདོད་པ་མི་ཡོང་ཟེར་དང་པོ་ནས་སྒོམ་དང་བཟང་གྱེས་བརྒྱབ་ན་ཕྱི་མ་རེས་ཀྱང་འཇུག་སྙིང་འདོད་ཟེར། སྒོམ་དང་སྡུག་གྱེས་བརྒྱབ་ན་ཨེ་ནི། མལ་སྟན་མཐོང་བ་ན་སྐྱུག་ལོག་ལོག་ཡོང་གསུངས་ཡག་དེ་དངོས་གནས་རང་ནས་བདེན་པ་རེད་བ་རེད་བ་ད་ང་རང་ཚོ་ཉམས་མྱོང་ཐོག་ནས་ཤེས་ཐུབ་དགོས་བ་ཨོ་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ཨེ་ནི། དང་པོ་ནས་པའི་དང་པོ་དུས་ཤེས་པ་དང་པའི་ཐབས་སྒོམ་མཁས་པོ་བྱུང་བ་ཡིན་དུས་ཨེ་ནི། སྒོམ་ཡག་ལ་ཡག་དཔེར་ན་ད་ཉིན་ཉིན་རེ་པའི་ཐུན་རེ་བ་རེར་གཟིམ་ཡོང་དུས་ཙང་ནས་ཅིག།

ཐབས་ཤེས་འགྲོ་ཡག་གི་དོན་ལ་དམིགས་ནས་ཨ་ད་པའི་ཡང་བཞི་པའི་དཀའ་ལས་པའི་ཐང་པའི་ཆད་བྱ་བ་དུ་མ་མ་བྱས་པ་བྱས་བྱས་ཕར་བཞག་དགོས་པ་ཡང་དོར་བའི་སྟོབས་ཟེར། ད་དེ་ལས་ཨོ་ཡ་ཨེ་ནི། དགེ་བ་བྱེད་འདོད་པའི་མོས་པ་ཡོང་བ་དེ། སྲིད་པ་དང་ཞི་བའི་སྡུག་བསྔལ་གྱི་འཇིགས་པ་དང་འོ་ན་སྲིད་པའི་སྡུག་བསྔལ་དང་ཞི་བའི་འཇིགས་པ་ཟེར་ལབ་ཆོག་གི་མེད་འགྲོ། དེ་འདྲ་འདྲ་བའི་ད་སྡུག་བསྔལ་དང་སྡུག་བསྔལ་འཇིགས་པ་དང། ཨེ་ནི་དེ་ཡི་ཕན་ཡོན་བསམ་པས་བསྐྱེད། དེ་ལྟར་མི་མཐུན་ཕྱོགས་ལེ་ལོ་རྣམས་སྤངས་ཏེ། ཨེ་ནི། མོས་པ་དང་ང་རྒྱལ་དང་དགའ་བ་དང་དོར་བ། འོ་ད་ཨེ་ནི་དགེ་བ་སྒྲུབ་པ་ལ་མོས་པ་བརྟན་པ་ཟེར་དེ་ཨ་དེ་དང་དེ་གའི་ལ་ཕྱིར་མི་ལྡོག་པའི་བརྟན་པ་ཟེར་ཨ་དེ་ལ་ནི་ནུས་བསམ་པའི་སྤོབས་པ་ང་རྒྱལ་དུ་གོ་གི་ཡོད་རེད། ང་རྒྱལ་གསུམ་བྱས་ནས། ཨེ་ནི། ཉོན་མོངས་པའི་ང་རྒྱལ་ཟེར་ཨ་རེ་བ་དེ་འདྲ་ཞིག་གི་ད་ང་རྒྱལ་གསུམ་གསུངས་ཀྱི་འདུག་པ་དེ་འདྲ་འདྲ་བའི་ད་ང་རྒྱལ་བྱས་ནས། པའི་ཉོན་མོངས་ལས་ཡལ་བའི་མཐའ་གཅིག་ཏུ་པའི་དང་དགྲར་བལྟས་ནས་ཉོན་མོངས་ལས་ང་རྒྱལ་བ་བྱེད་ཀྱི་ཡིན་ཟེར་ཡང་དེ་འདྲ་གི་ང་རྒྱལ་གཅིག་ངས་སུ་གཅིག་དང་པའི་གོ་མི་མཐུན་པ་ང་རང་རང་གིས་སྒྲུབ་ཀྱི་ཡིན་ང་རང་མི་གཅིག་པུ་རང་གིས་པའི་སེམས་ཐག་བཅད་ནས་སྒྲུབ་ཀྱི་ཡིན་ཟེར་ཡ་རོ་དེ་འདྲས་ཀྱི་དང་ང་རྒྱལ་བཤད་ཀྱི་ཡོད་དེ་འདྲས་འདྲ་བའི་དང་ང་རྒྱལ་གྱི་ཐོག་ནས་ཨེ་ནི་དང་ཕྱིར་མི་ལྡོག་པའི་བརྟན་པ་ཡོང་གི་ཡོད་པ་ཡིན་དུས་ང་རྒྱལ་བྱས་དེ་ནས་དེ་གི་རྟགས་ལ་སོང་བ་ནང་བཞིན་གྱི་ཨེ་ནི་ཨོ་ག་སོགས་རུ་པ་གི། ཁྱོད་ལ་བའི་དགའ་བཞིན་དུ་བའི་འཇུག་ཡག་གི་དགའ་བ་དང། ངལ་བའི་ཚེ་ངལ་བ་དགའ་དང་དང་ངལ་བའི་ཚེ་སེམས་དུ་དགའ། ཕུ་གེ་ཏི་ཐང་ཆད་ཡག་གི་བཟོ་ལྟ་རུ་དུག་སུ་ཡང་བའི་ག་དུག་ནས་ཨི་ནི་བར་དོར་བར་བྱེད། དངོས་གཞི་དྲན་ཤེས་ལྷུར་ལེན་པ། དེ་ནས་ཨེ་ནི། འབྲས་བུ་ལུས་སེམས་ལ་དབང་བསྒྱུར་བའི་སྟོབས་ཀྱིས་ནི། བརྩོན་འགྲུས་སྤེལ་བའི་ཕྱིར་འབད་པར་བྱ། དང་དེ་ལ། དང་པོ་ཨི་ནི་མོས་པ་སྐྱེ་ཡག་གི་ཡ། བདག་དང་གཞན་གྱི་ཉེས་པ་ནི། ཉེས་པ་པའི་དཔག་ཏུ་མེད་པ་མདོར་ན་བས་བདག་དང་གཞན་ནམ་མཁའ་དང་མཉམ་པའི་སེམས་ཅན་རྣམས་ཀྱི། བས་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པས་མཚོན་པའི། བས་ཉེས་པ་ཨོ། བས་མཐའ་ཡས་པ་ཞིག་ཡོད་པ་དེའི་དེ་དཔག་ཏུ་མེད་པ་བདག་གིས་གཞོམ་པར་བྱ་སྟེ། དུས་གང་དུ་ཉེས་པ་རེ་རེ་ལའང་གཉེན་པོ་བསྒོམ་པ་བསྐལ་པ་རྒྱ་མཚོ་པའི་འགོར་ཞིང་པའི་དུས་བས་ཟད་པར་འགྱུར་བ་ཡིན་པ་ལ། ཉེས་པ་ཟད་པ། ཀ་ཏོ་ར། ཉེས་པ་ཟད་པའི་ཕྱིར་དུ་པའི་གཉེན་པོ་རྩོམ་པའི་དུས་དེ་ཡི། ཨེ་ནི། ཆ་པའི་དུས་ཐུང་ངུ་ཞིག་ཀྱང་བསྒྲུབ་ནུས་ཡ་གཅིག་གིས། ཨེ་ནི། བདག་ལ་མ་མཐོང་ན། བདག་ནི་སྔོན་དང་ད་ལྟ་ཡང་ཆོས་ལ་མོས་པ་དང་བྲལ་བ་ཡིས། ཕོངས་པ་འདི་འདྲ་བྱུང་བར་གྱུར་པ་ཅིག་ཡིན་པ་ཡིན་དུས་ད་ནི། ཤེས་ལྡན་སུ་ཞིག་ཀྱང་ད་ནི་ཆོས་ལ་མོས་པ་གཏོང། སྔར་ང་རང་ཚོ་ཆོས་ལ་ཡང་མོས་པ་མ་བྱས་ནས་མོས་པ་དང་བྲལ་བའི་དབང་ལས་ད་ལྟ། དེ་ལྟར་ཅིག་ཆོས་ལ་བསམ་བློ་གཏོང་དུས་པའི་དཀའ་ལས་ཁག་པོ་ཡོད་འདོད་པ་དེ་བྱུང་བ་རེད་ད་ལྟ་ཡིན་ན་ཡང་ཨེ་ནི་ཆོས་ཀྱི་ཆོས་ལ་པའི་མོས་པ་པའི་རང་པའི་བྱ་འང་ཞིག་མ་བྱས་ན་ཨེ་ནི་མ་འོངས་པར་ཡང་དེ་འདྲ་ཞིག་ཡོང་གི་ཡོད་པ་ཡིན་དུས་དེ་སོང་ཡིན་པས་སུ་ཞིག་ཆོས་ལ་མོས་པ་གཏོང། དགེ་བའི་ཕྱོགས་ནི་ཐམས་ཅད་ཀྱི་རྩ་བ་དད་གུས་ཀྱི་མོས་པ་ཡིན་པར་ཐུབ་པས་གསུངས། དེ་འདྲའི་གི་དད་གུས་ཀྱི་མོས་པ་སྐྱེས་པ་དེ་ཡི་རྩ་བ་རྟག་ཏུ་ནི་རྣམ་སྨིན་འབྲས་བུ་བསྒོམ་པས་སོ། རྣམ་སྨིན་འབྲས་བུ་བསྒོམ་པ་འོག་ཟིན་ཏོ་ཚིག་བདེ་བ་ཡིན་པ་རེད། དེ་ནས་སྡུག་བསྔལ་ཡིད་མི་བདེ་བ་དང། ཨེ་ནི་མི་དང་མི་མིན་གྱི་འཇིགས་པ་རྣམ་པ་སྣ་ཚོགས་པ་དང། གཉེན་བཤེས་ལོངས་སྤྱོད་དེ་འདྲས་ཀྱི་འདོད་པ་རྣམས་དང་བྲལ་བ་ནི་སྡིག་པ་སྤྱོད་ལས་འབྱུང་བར་འགྱུར། ད་འོ་དགེ་བ་བསྒྲུབ་སྡིག་པ་སྤོང་དགོས་ཀྱི་རེད་ཟེར་ཏེ། དགེ་བ་བསྒྲུབ་པ་ལ་མོས་པ་སྐྱེ་དགོས་ཀྱི་རེད་ཟེར་ཏེ་ཡང་རྒྱུ་མཚན་དེ་དང། ཨེ་ནི་ལུས་ཀྱི་སྡུག་བསྔལ་བའི་རྣམ་པ་སྣ་ཚོགས་པ་ཡོད་པ་དེའི་རེད། ད་ག་ནང་བཞིན་གྱི་ཡིད་མི་བདེ་བ། གང་ཡོད་པ་དེ་ཐམས་ཅད་དེ་ཐམས་ཅད་དང་དེ་བཞིན་དུ་ཨེ་ནི་མི་དང་མི་མིན་གྱི་སྲིད་པ་འཁོར་བ་འདི་ན་མི་དང་མི་མིན་གྱི་འཇིགས་པ་རྣམ་པ་སྣ་ཚོགས་པ་དང། ཨེ་ནི་འདོད་པའི་དངོས་པོ་དེ་རྣམས་མི་འདོད་བཞིན་དུ་པའི་བྲལ་འགྲོ་ཡག་འདི་ཡང་དེ་རྩ་བ་རྩ་བ་དང་རྒྱུ་མེད་པ་དང་རྐྱེན་མེད་པ་ལས་བྱུང་བ་མ་རེད་དེ་ཐམས་ཅད་འོ་སྡིག་པ་སྤྱོད་ལས་བྱུང་བ་རེད། ད་ཡིད་ལ་བསམ་པའམ་ཡིད་ལ་སྨོན་པའི་དགེ་བ་བྱས་པ་ཡིན་ན། རང་སྐྱེ་བ་སྐྱེས་ནས་གང་དང་གང་དུ་འགྲོ་བར་འགྱུར་བ་དེ་དང་དེར་ནི་སྔོན་བསགས་པའི་རྒྱུ་བསོད་ནམས་དེའི་དབང་ལས་དེའི་དབང་གིས་རང་འབྲས་བུ་པའི་བདེ་སྐྱིད་ཀྱི་ཡོན་ཏན་གྱིས་མངོན་པར་མཆོད་པར་འགྱུར་གྱི་རེད། དེ་འདྲ་ཡིན་པ་ཡིན་དུས་སྡིག་པ་བྱེད་བྱེད་པ་དེ་བདེ་བ་འདོད་ཀྱང་སྐྱེས་ནས་གང་དང་གང་དུ་འགྲོ་བར་འགྱུར་བ་དེ་དང་དེར་ནི།

རྒྱ་ཆེ་དྲི་བཟང་བསིལ་བའི་པདྨའི་སྙིང་པོར་གནས། སྐྱེ་གནས་ད་མངལ་གྱི་སྐྱེ་གནས། མ་མངལ་གྱི་རྒྱུད་དུ་སྐྱེ་གནས་རྒྱ་ཆེ་བ་དྲི་བཟང་བ་བསིལ་བའི་པདྨའི་སྙིང་པོ་ད་རྫུས་སྐྱེས་ཀྱི་ད་ཅིག་རྫུས་སྐྱེས་ཀྱི་ད་ཅིག་གནས། དེ་འདྲ་བའི་ད་རྒྱ་ཆེ་བ་དྲི་བཟང་བསིལ་བའི་པདྨའི་སྙིང་པོར་གནས་པ་དང། འཚོ་བའི་ཁྱད་པར་ནི་རྒྱལ་བའི་གསུང་གསུང་སྙན། རྒྱལ་བའི་གསུང་སྙན་པའི་ཟས་ཀྱིས་ནི། རང་གི་བའི་ལུས་སེམས་ཀྱི་གཟི་བརྗིད།

ཅིག་གཞུང་དྭངས་མ་དེ་འདྲ་བའི་ཉན་ཐོས་ཡོད་པ་ཡིན་དུས་ཙམ་ནས། དེའི་སྒོ་ནས་ནི་རྒྱལ་བའི་སྲས་སུ་གྱུར་པ་དེ་དགེ་བའི་སྟོབས་ཀྱིས་བྱུང་བ་ཡིན་དགེ་བས་འགྱུར། ད་ལྡོག་ཕྱོགས་དེ་ལས་ལྡོག་སྟེ་ལུས་ཀྱི་ཁྱད་པར་གཤིན་རྗེའི་སྐྱེས་བུས་པགས་པ་མ་ལུས་བཤུས་པས་ཉམ་ཐག་ཅིང། ལོངས་སྤྱོད་ཀྱི་ཁྱད་པར་ལ་རབ་ཏུ་ཚ་བའི་མེ་ཡིས་བཞུས་པའི་ཟངས་ཞུན་ལུས་ལ་བླུགས་གྱུར་ལ། མེ་བཞིན་འབར་བའི་རལ་མེ་བཞིན་འབར་བའི་རལ་གྲི་དང་མདུང་ཐུང་གིས་རང་གི་ལུས། ཅིག་ཤ་ཤ་ཅན་གྱི་ལུས་ལ་བསྣུན་པའི་ཐོག་ནས་ཤ་ཡི་དུམ་བུ་བརྒྱར་ལྷགས་ཤིང། བརྒྱར་ལྷགས་པ་དེ་བརྒྱར་འཐོར་ནས། འཐོར་ནས་འགྲོ་བ་དང། གནས་ཀྱི་ཁྱད་པར་ཤིན་ཏུ་འབར་བའི་ལྕགས་ཀྱི་ས་གཞིར། ད་མི་འདོད་བཞིན་དུ་བའི་ཡུན་རིང་པོའི་བར་དུ་ལྷུང་ནས། སྡུག་བསྔལ་བརྣག་པར་དཀའ་བ་མྱོང་དགོས་པ་དེ།

དགེ་བའི་ལས་བརྩམས་ནས་ང་རྒྱལ་བསྒོམ་པར་བྱ། ད་དེ་དོན་གྱིས་ཨ་ནི་བརྟན་པའི་སྟོབས་ཟེར་ཡ་གི་ང་རྒྱལ་བསྒོམ་པ་ཡིན་པ་རེད། འོ་ན་ང་རྒྱལ་བསྒོམ་པ་དེ་ལ་དང་ང་རྒྱལ་ག་རེ་ཡོད་ཟེར་ན། དང་ང་རྒྱལ་བསྒོམ་པ་ལ་ཐོག་མར་ནི་དང་པོར་འབྱོར་པ་བརྟགས་ནས་ནི་དང་པོར་འབྱོར་པ་དེ་རང་གི་བློ་ཡིས་ནི་ནུས་སམ་མི་ནུས་བརྟགས་ནས། བརྟགས་ནས་ནི། རང་གི་བློ་ཡིས་འབྱོར་པའམ་ནུས་པ་དང་བསྟུན་ནས། ཨེ་ནི་བྱ་བ་དེ་བརྩམ་ཡང་ན་མི་བརྩམ་པར་བྱའོ། མི་བརྩམ་པར་བྱ་བ་གལ་ཆེ། གང་རེད་ཟེར་ན། མི་ནུས་ན་དང་པོ་ནས་མ་བརྩམས་པ་ཉིད་མཆོག་ཡིན་གྱི། བརྩམས་ནས་ལྡོག་པར་མི་བྱའོ། གང་རེད་ཟེར་ན་ཉེས་པ་ག་རེ་སྐྱོན་ག་རེ་ཟེར་ན། ཁུངས་མ་འཁྱོལ་བ་ཅིག་ལ་ཡང་མགོ་ཅིག་བཙུགས་ནས་གཞུག་གུ་ཁུངས་མ་འཁྱོལ་བའི་ཆ་ནི་དེ་འདྲའི་གི། ངན་ལང་དུ་ཤོར་བ་ཡིན་ན། ཨེ་ནི་སྐྱེ་བ་འདི་ཙམ་དུ་མ་ཟད་སྐྱེ་བ་གཞན་དང་གཞན་དུ་ཡང་ཨེ་ནི་བའི་དམ་བཅས་པ་ནས་ཨེ་ནི་བའི་ཕྱིར་ལྡོག་འགྲོ་ཡ་དེ་འདྲ་ཡོང་གི་རེད་སྐྱེ་བ་གཞན་དུ་ཡང་དེ་གོམས་ཤིང། སྡིག་པའི་སྡུག་བསྔལ་འཕེལ་བར་འགྱུར། སྡིག་དང་མིན་པར་བྱས་སྡིག་པའི། སྡིག་པའི་སྡུག་བསྔལ་འཕེལ་བར་འགྱུར། དེའི་དབང་ལས། ཨ་ནི། རྩོམ་རྒྱུའི་བྱ་བ་གཞན་དེ་མི་འགྲུབ་པ་དང། རྩོམ་རྒྱུའི་བྱ་བ་གཞན་དེ་མི་འགྲུབ་པ་དང། བརྩམས་པའི་འབྲས་བུའི། བརྩམས་པའི་འབྲས་བུའི་དུས་ཀྱང་ནི་ཡུན་དུ་འགོར་བས་དམན་པར་འགྱུར། དམན་པར་འགྱུར་བས་དེ་ཡང་བདེ་བླག་ཏུ་འགྲུབ་པར་མི་འགྱུར། འོ་དེ་འདྲ་ཡིན་པ་ཡིན་དུས་ད། རྩོམ་ནུས། སྒྲུབ་ནུས་མ་ནུས་ལེགས་པར་བརྟགས་ནས་ཨ་ནི། བརྩམ་དགོས་པ་རེད་གསུངས་ཏེ། ད་དེ་ལྟར། བརྩམས་ཕྱིན་ཆད་ལ་ཡང་མཐའ་བསྐྱལ་ནས་སེམས་ཐག་ཆོད་པོའི་ཐོག་ནས་མཐའ་བསྐྱལ་དགོས་ཀྱི་རེད། དེ་ལ་ལས་དང་ཉོན་མོངས་ནུས་པས་ཏེ་གསུམ་པོ་དག་ལ་ང་རྒྱལ་བྱ། ལས་ཀྱི་ནུས་པ་ལས་ཀྱི་ང་རྒྱལ། ཉོན་མོངས་ཀྱི་ང་རྒྱལ། ནུས་པའི་ང་རྒྱལ་བྱས་ནས་ང་རྒྱལ་གསུམ་བྱས། དེ་ལས་རིགས་པའི་ང་རྒྱལ་གསུམ་པོ་དེ་ལ་གོམས་དགོས་ཀྱི་རེད། སྦྱང་དགོས་ཀྱི་རེད། ད་ལས་ཀྱི་ང་རྒྱལ་ཟེར་བསྡད་ཡ་དེ་གཞན་སུ་ལ་ཡང་ལྟོས་པ་མེད་པར་བདག་ཉིད་གཅིག་པུས། བྱ་གི་ཡིན་ཟེར་ནས་བདག་ཉིད་གཅིག་པུས་བྱའོ་ཞེས་འདི་ནི་ལས་ཀྱི་ང་རྒྱལ་ང་རྒྱལ་ཉིད་ད་དེ་ནས་ཉོན་མོངས་ཀྱི་ད་ཉོན་མོངས་ཀྱི་ཨེ་ནི་ཉོན་མོངས་ཀྱི་དབང་ལས་རང་དབང་མེད་པར་བྱས་ཏེ་ཉོན་མོངས་དབང་མེད་འཇིག་རྟེན་འདིས་རང་དོན་ཙམ་ཡང་སྒྲུབ་པར་མི་ནུས་པས་འགྲོ་བས་བདག་ལྟར་མི་ནུས་ཏེ་དེ་བས་བདག་གིས་འདི་བྱའོ། འོག་པའི་འཇིག་རྟེན་ཕལ་པ་གཞན་དག་ཅིག་གིས་ནི་རི་དྭགས་གཅིག་གིས། ག་འདྲ་བའི་འབྲས་བུ་དམན་པ་སྒྲུབ་ཡག་གི་ལས་ནི་བྱེད་པ། རི་དྭགས་གཅིག་ག་ཤུགས་རེར། ད་ག་འདྲ་བའི་རང་སྡུག་རང་གིས་ཉོས་བསྡད་ཡང་འགྲོ། དཔེར་ན་ཆ་བཞག་ན་ཅིག་གིས་ག་ཡོད་དྲ། ཇི་ལྟར་ང་རང་ཚོའི་འཇིག་རྟེན་འདི་གི་འཚོ་བ་དོན་དུ་གཉེར་བའི་དམིགས་ཡུལ་དང་འཚོ་བ་བཟང་པོ་ཞིག་དངུལ་ཏོག་ཙམ་ཡོང་ཡག་གི་དོན་དག་ལ་ཨ་ནི་པའི་ཉིན་མཚན་དེ་ནི་དཀའ་ལས་བརྒྱབ་ཡང་འགྲོ།

ཁུར་ཆེན་ཁྱེར་བ་ཡིས་གསུངས་པ་ནང་བཞིན་བྱས་ནས་གང་དག་ཡིན། སེམས་ཅན་ཐམས་ཅད་ཀྱི་བའི་དོན་སྒྲུབ་ཀྱི་ཡིན། ཟེར་གྱི་པའི་སེམས་བསྐྱེད་དམ་བཅས་པ་ཡིན། དེ་འདྲ་དེ་བས་དམ་བཅས་པ་བདག་ཉིད་ཀྱང་ནི། ཇི་ལྟར་སོས་དལ་དུ་ནི་འདུག་ན་འགྲིག་གི་རེད། ཇི་ལྟར་སོས་དལ་ནས་འདུག། འདུག་མི་རིགས་བྱས་པ། ང་རྒྱལ་གྱིས་ནི་མི་བྱེད་དེ། ད་ཡང་ཉོན་མོངས་པའི་ང་རྒྱལ་ད་དེ་སྤང་བྱའི་ང་རྒྱལ་བྱས། ད་གེགས་ཀྱི་ཉོན་མོངས་ཀྱི་ང་རྒྱལ་ཟེར་ད་དེ། ཉོན་མོངས་ཀྱི་གཞན་དབང་དུ་མི་གཏོང། ང་ཉོན་མོངས་ཀྱི་གཞན་དབང་ལ་གཏན་ནས་མི་གཏོང་བསམ་པ་གཅིག་གིས་དང། ཉོན་མོངས་ངས་ཕར་གཞོམ་གྱི་ཡིན་མ་གཏོགས་ཉོན་མོངས་ཀྱིས་ང་ཚུར་མ་གཞོམ་པ་ཅིག་བྱེད་ཀྱི་ཡིན་ཟེར་དེ་ཡག་གི་ང་རྒྱལ། དེ་ལ་ཉོན་མོངས་ཀྱི་ང་རྒྱལ། ཉོན་མོངས་པའི་ང་རྒྱལ་ཟེར་བྱས། རེད་དེ་དེ་ཡང་ཉོན་མོངས་ཉོན་མོངས་ཡིན་པ་དང་ང་རྒྱལ་ཡིན་པའི་སྐད་ཆ་མ་རེད་ད། ཨ་ད་དེ་ཉོན་མོངས་ལས་རྒྱལ་བར་འདོད་པའི་ང་རྒྱལ་གྱི་ཆ་ནས་ཉོན་མོངས་པའི་ང་རྒྱལ་ཟེར་བཞིན་མིང་བཏགས། དེ་འདྲས་དེ་བླང་བྱའི་ང་རྒྱལ་བྱས། ད་འདི་ཡང་ཉོན་མོངས་ཡིན་བསྡད་མཁན་གྱི་ང་རྒྱལ་དེ་སྤང་བྱ་རེད་བ། དེ་འདྲ་ཡིན་པ་ཡིན་དུས་ཨ་ད་འདིའི་ང་རྒྱལ་དེ་སྤང་བྱའི་ང་རྒྱལ་ལ་བཞག་ནས། སྤང་བྱ་ཡིན་བསྡད་མཁན་གྱི་གང་ལྟར་ཉོན་མོངས་ཀྱི་རྩ་ཉོན་དྲུག་ནང་ལ་ཡོད་བསྡད་པའི་ང་རྒྱལ་གྱིས་ནི་མི་བྱེད་དེ། བདག་ལ་ཉོན་མོངས་ཀྱི་ང་རྒྱལ་མེད་པ་མཆོག། དཔེར་ན་ཤི་བའི་སྦྲུལ་དང་ཕྲད་གྱུར་ན་ཁྭ་ཡང་མཁའ་ལྡིང་ལྟ་བུར་སྤྱོད། དཔེ་དེ་བཞིན་དུ་གལ་ཏེ་བདག་ཉིད། པའི་ཞུམ་སྟེ་པའི་སྤྲོ་ཤུགས་པའི་ཉམ་ཆུང་བར་གྱུར་ན་ལྟུང་བ་ཆུང་ངུའང་གནོད་པར་བྱེད། ཞུམ་པ་དང་བཅས་པའི་སྒོ་ནས་རྩོལ་བ་དོར་བ་ལ་ཕོངས་པ་ལས་ཐར་བ་ཡོད་དམ་ཅི། ཆོས་དང་འཇིག་རྟེན། སྤྱི་མཐུན་དང་སྒེར་དོན་གང་གི་སྐབས་ལ་ཡིན་ན་ཡང་ཞུམ་པའི་སྒོ་ནས་རྩོལ་བ་དོར་ན་ཕོངས་པ་དེ་དང་དེ་ལས་ཐར་བ་གཏན་ནས་ཡོང་ཡ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་ཉོན་མོངས་ལས་རྒྱལ་བའི་ང་རྒྱལ་རྩོལ་བ་བསྐྱེད་པར་བྱས་ནས། བསྐྱེད་པར་བྱས་ནས་འབད་རྩོལ་བྱས་ན། ཉོན་མོངས་ཆེན་པོ་ཡིས་ཀྱང་ཐུབ་པར་དཀའ་བ་ཅིག་ཡོང་གི་རེད། རྒྱུ་མཚན་དེ་བས་ན། སེམས་ནི་ང་རྒྱལ་བརྟན་པོ་བཟུང་བའི་སྒོ་ནས་བརྟན་པོ་བཟུང་བ་ཡིས། ལྟུང་བ་རྣམས་ནི་ཕར་གཞོམ་པར་བྱ་སྟེ། བདག་ནི་ལྟུང་བས་ཚུར་ཕམ་པར་བྱས་ན། ནི་ཁམས་གསུམ་ལས་རྒྱལ་བར་འདོད་པ་དེ་ནི་བཞད་གད་ཀྱི་གནས་སུ་འགྱུར་རྒྱུ་རེད། བདག་གིས་ཀུན་ལས་རྒྱལ་བྱ་སྟེ་བདག་གིས་ཉོན་མོངས་ཀུན་ལས་རྒྱལ་བར་བྱ་སྟེ་བདག་ལས་ཉོན་མོངས་སུ་ཡང་རྒྱལ་བར་མི་བྱ། ཨེ་ནི་རྒྱལ་བ། རྒྱལ་བ་བའི་སེང་གེ་དང་འདྲ་བ་དེའི་སྲས་སུ་ཡོད་པ་ཡིན་དུས་དེའི་སྲས་སུ་ཡོད་པའི། ཨེ་ནི་དང་ད་ག་འདྲ་པའི་ཀུན་རྫོབ་དང་ཀུན་རྫོབ་དང་དོན་དམ་བྱ་བ་ག་འདྲ་པའི་ཨེ་ནི་ག་འདྲ་ག་ཤོག་རེད་པའི་ཐབས་དང་ཤེས་རབ་ཀྱི་ཨེ་ནི་པའི་ག་འདྲ་པའི་བླང་དོར་གྱི་གནད་ལ་བའི་མིག་འབྱེད་པའི་དེ་འདྲའི་གི་པའི་རྣམ་དཔྱོད་དང་ལྡན་པ་ཞིག་རྣམ་དཔྱོད་ཀྱི་ལྡན་པའི་གྲལ་ཞིག་འགྲོ་གི་ཡོད་པ་ཡིན་དུས་ས་ནས་རྒྱལ་བ་སེང་གེའི་སྲས་པའི་རྣམ་དཔྱོད་ཅན་གྱི་ད་གྲལ་ལ་ཡང་འགྲོ་བསྡད་ཡག་གི་ག་འདྲ་རྣམ་དཔྱོད་ཅན་གྱི་ལམ་འདི་འདྲ་ཞིག་མཇལ་ནས་ཡོད་བསྡད་པ་བདག་གིས་ང་རྒྱལ་འདི་ལ་གནས་པར་བྱ་སྟེ། གནས་པར་བྱ། འགྲོ་གང། འོ་ད་དེ་འདྲ་བའི་ང་རྒྱལ་དེ་ནི་འགྲོ་བ་གང་དང་འགྲོ་བ་གང་སེམས་ཁེངས་པས་འོང་འདྲི་བྱ། འདི་ཡང་སྤོབས་པ་ཆེ་ནི་རེད་སྤོབས་པའི་ང་རྒྱལ་དེ་རེད་མ་གཏོགས་དེ་དང། ཉོན་མོངས་ཀྱི་ང་རྒྱལ་ཆེ་ནི་གཞན་ལས་མཆོག་ཏུ་འཛིན་པའམ་སེམས་ཁེངས་པའི་ང་རྒྱལ་དེ་མ་རེད།

རང་གི་སེམས་ཁེངས་པའི་ང་རྒྱལ་གྱི་གཞན་དབང་དུ་ཕྱིན་པ་དེ་ཉོན་མོངས་པའི་ང་རྒྱལ་ཅན་མ་རེད། ཉོན་མོངས་པའི་ང་རྒྱལ་གྱི་ཚུགས་བར་ཉོན་མོངས་པའི་ང་རྒྱལ་གྱིས་ཚུར་ནོན་ཏེ་ཡོད། ཉོན་མོངས་ང་རྒྱལ་ཅན་མ་ཡིན། འོ་ད་ང་རྒྱལ་ཅན། འོ་དེ་དགོས་ཡག་གི་ཨེ་ནི་བླང་བྱའི་ང་རྒྱལ་ཅན་དེ་ཉོན་མོངས་པའི་དགྲ་ཡི་དབང་དུ་ནམ་ཡང་མི་འགྲོ་བ་རེད། དེ་དག་ང་རྒྱལ་དགྲ་དབང་འགྱུར། ང་རྒྱལ་ཅན་དེ་ཉོན་མོངས་པའི་དགྲའི་དབང་དུ་ནམ་ཡང་མི་འགྲོ་བ་ཞིག་རེད་དེ། ཁེངས་པའི་རྣམ་པ་ཅན་གྱི་སེམས་ཡོད་དེ་ངས་དེ་དག་ཨེ་ནི་ང་རྒྱལ། སྤང་བྱའི་ང་རྒྱལ་དེའི་དགྲ་ཡི་དབང་དུ་འགྱུར་བསྡད་པ་རེད། ཉོན་མོངས་ང་རྒྱལ་གྱིས་ཁེངས་ནས། གྱིས་ཁེངས་ནས། ངན་འགྲོར་ང་རྒྱལ་གྱིས་འཁྲིད་ཅིང། སེམས་ཁེངས་པའི། དེ་དག་ཨེ་ནི་གཅིག་གཞན་ལས་མཆོག་ཏུ་འཛིན་ནས་སེམས་ཁེངས་པའི་ང་རྒྱལ་དེ། དེ་དག་ཨེ་ནི་ཁེངས་དྲེགས་ཀྱི་ང་རྒྱལ་དེས་ཨེ་ནི་སྐྱོན་ཆེན་པོ་བཞག་ཡོད་རེད། ངན་འགྲོ་ལ་འཁྲིད་པ་དང། འོ་ན་ངན་འགྲོར་ང་རྒྱལ་གྱིས་འཁྲིད་ཅིང། སླར་པའི་ངན་འགྲོ་ལས་ཐར་ཏེ། མི་ལུས་དགའ་སྟོན་ཐོབ་པ་ཡིན་ན་ཡང་མི་ཡི་དགའ་སྟོན། དེ་དག་ཨེ་ནི་གཅིག། གཞན་གྱིས་པས་བཀུར་བ་དང། བྱས་དེ་ག་ནང་བཞིན་གྱི་ཨེ་ནི་གྲོགས་པའི་གྲོགས་ཀྱིས་པས་གྲོགས་བཟང་པོས་འཁོར་བ་དང། ཨེ་ནི་སོ་སོ་ཨེ་ནི་པའི་སེམས་པའི་ཞི་ལྷོད་ཡང་དེ་ཚོའི་གྲས་ཡོང་གི་མ་རེད། མི་ཡི་དགའ་སྟོན་བཅོམ་པ་དང།

ཉོན་མོངས་ལ་ཨེ་ནི་དགྲར་བལྟས་ནས་ཉོན་མོངས་སྡོམ་པའི་དཀའ་ཐུབ་ཅན། དེ་ཡང་ང་རྒྱལ་ཅན་གཏོགས་ན་ཨེ་ནི། དམན་པ་ཉེས་སྐྱོན་ཅན་ཅི་འདྲ་ཡིན་པ་སྨྲོས་ཤིག། དང་སྤོབས་པའི་ང་རྒྱལ་གྱིས་པས་ཁེངས་ནས་ཉོན་མོངས་པའི་ཨེ་ནི། ཉོན་མོངས་པའི་གཞན་དབང་དུ་མི་གཏོང་བ་དེས་ཨེ་ནི། ང་རྒྱལ་ཅན་དུ་གཏོགས་ན། ཨེ་ནི། དམན་པ་ཅི་འདྲ་ཡིན་པ་སྨྲོས་ཤིག། གང་ཞིག་ང་རྒྱལ་དགྲ་ལས་རྒྱལ་ཕྱིར་ང་རྒྱལ་འཆང། གང་ཞིག། སྤང་བྱའི་ང་རྒྱལ་གྱི་དགྲ་ལས་རྒྱལ་བར་བྱ་བའི་ཕྱིར། སྤོབས་པའི་ང་རྒྱལ་འཆང་ཞིང། ང་རྒྱལ་འཆང་བ་དེ་ནི་ང་རྒྱལ་ཅན་དང། ཨེ་ནི། ང་རྒྱལ་ལས་རྣམ་པར་རྒྱལ་བའི་དཔའ་བོ་དེ་ཉིད་དེ། གང་ཞིག་ང་རྒྱལ་དགྲ་བདོ་བ་ཡང། ངེས་བཅོམ་སྟེ། ང་རྒྱལ་དེ་སྤང་བྱའི་ང་རྒྱལ་གྱི་དགྲ། བདོ་བ་དེ་དགྲ་དྲག་པོ་དེས་ཨེ་ནི་གཞན་དབང་དུ་མི་གཏོང་བར་ངེས་པར་བཅོམ་ཐུབ་ཀྱི་རེད་ངེས་བཅོམ་སྟེ། ན་འགྲོ་བ་ཡོངས་ལ་འདོད་བཞིན་མཐོ་རིས་ཐར་པ་རྒྱལ་བའི་འབྲས་བུ་རྫོགས་པར་བྱེད། དེ་ལྟ་བུའི་དང་སྤོབས་པའི་ང་རྒྱལ་གྱི་བུ་གའི་ཕྱུག་པོ་གཅིག་གིས་སྤོབས་པའི་ང་རྒྱལ་ལྡན་པ་ཞིག་ཡོད་པ་ཡིན་ན་ཉོན་མོངས་ཕྱོགས་ཀྱི་ཁྲོད་གནས་ན་རྣམ་པ་སྟོང་དུ་སྲན་གཟུགས་ཏེ་ཐབས་མི་འདྲ་བ་རྣམ་པ་སྟོང་དུ། ཨེ་ནི་གཉེན་པོའི་སྟོབས་བསྐྱེད་པས་ཨེ་ནི་བའི་སྲན་གཟུགས་ཏེ། དཔེར་ན་ཝ་ལ་སོགས་པས་སེང་གེ་བཞིན་ཉོན་མོངས་ཚོགས་ཀྱིས་མི་ཚུགས་པར་བྱ་དགོས་པ་རེད། ཉམ་ང་ཆེ་ཐང་བྱུང་གྱུར་ཀྱང་ཉམ་ང་བའི་ཉམ་ང་བའི་ག་སོགས་པའི་ཅི་ཞིག་ག་རེ་ཞིག་བྱུང་བ་ཡིན་ན་ཡང་མི་ཡིས་མིག་ནི་བསྲུང་བ་ལྟར། དེ་བཞིན་ཉོན་མོངས་པའི་དབང་དུ་འགྲོ་ལ་ཁད་པའི་ཉམ་ང་བྱུང་བར་གྱུར་ཀྱང་ཉོན་མོངས་དབང་དུ་མི་འགྱུར་བྱ། རྒྱུ་མཚན་ག་རེ་ཟེར་ན། དང་ཅིག། གཉེན་པོ་བསྟེན་པ་ཇི་ལྟར་དགོས་ཀྱི་རེད་ཟེར་ནས་རྒྱུ་མཚན་དེ་བདག་ནི་བསྲེགས་ཏེ་བསད་གྱུར་ཏམ་བདག་གི་མགོ་བོ་བཅད་ཀྱང་སླ་ཡི་བཅད་ཀྱང་རུང་གི། དུས་དང་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱའོ། རང་གཞན་སེམས་ཅན་མཐའ་དག་ཕ་གི་ཕུང་བར་བྱེད་མཁན་གྱི་ཉོན་མོངས་པ་ལ་ཡང་རྣམ་པ་ཀུན་ཏུ་འདུད་པར་མི་བྱ། དེ་བཞིན་གནས་སྐབས་ཐམས་ཅད་དུ་རིགས་པ་ལས་ནི་གཞན་མི་བྱ། ཉོན་མོངས་པའི་གཞན་དབང་དུ་བཏང་ན་རིགས་པ་མ་ཡིན་པ་མང་པོ་ཡོང་གི་ཡོད་པ་རེད་དེ་འདྲ་ཡིན་དུས་ད་ནི། དང་ཅིག་འབྲས་བུ་སངས་རྒྱས་ཀྱི་གོ་འཕང། པའི་རིགས་པ་དང་ལྡན་པ། དེ་སྒྲུབ་བྱེད་ཀྱི་ཐབས། རིགས་པ་དང་ལྡན་པ། བྱས་ནས་མདོར་ན་པའི་རིགས་པ། རིགས་པ་དང་ལྡན་པ་འབའ་ཞིག་ལ་བསླབ་པ་མ་གཏོགས་རིགས་པ་དང་མི་ལྡན་པ་ནམ་ཡང་བྱེད་ཀྱི་མེད། ད་དེ་ནས་དགའ་བའི་སྟོབས་ཡིན་པ་འདྲ། དགའ་བའི་སྟོབས་ལ། ད་བརྟན་པའི་སྟོབས་ཏེ་ང་རྒྱལ་བསྒོམས་ནས་བརྟན་པའི་སྟོབས་ཏེ་སླར་རང་ཞིག་བྱ་བ་བསྒྲུབ་པ་དེ་ལས། བྱང་ཆུབ་སྤྱོད་པ་དེ་ལས་ཕྱིར་མི་ལྡོག་པ་ང་རྒྱལ་གྱི་པའི་བརྟན་པོ་ཟིན་ནས་ངས་བསྒྲུབ་བསམ་པའི་ཁོ་ཐག་ཆོད་པའི་ཐོག་ནས་ད་དངོས་གཞི་ལམ་བསྒོམ་པ་ལ་པའི་དགའ་ཞིང་སྤྲོ་བཞིན་དུ་འཇུག་པ་དེ་དགའ་བའི་སྟོབས་ནི། རྩེད་མོའི་བདེ་འབྲས་འདོད་པ་ལྟར། འདི་ཡིས་བྱ་བའི་ལས་གང་ཡིན། ད་ཨེ་ནི་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་མཁན་གྱི། བྱང་ཆུབ་ཀྱི་སྤྱོད་པ་ལ་སློབ་པར་འདོད་པའི་གང་ཟག་འདི་ཡིས་ཨེ་ནི་གཞན་དོན་བྱ་བའི་ལས་གང་ཡིན་པའི་ལས་དེ་དང་དེ་ལ་ནི་པའི། ཞེན་པར་བྱ་སྟེ། དེ་ལ་ཡང་པའི། ག་ཤོག་རེ་པའི། སྤྲོ་སྣང་གི་ཐོག་ནས་དེ་ལ་པའི་དགའ་ཞེན་བྱ་སྟེ། ལས་དེ་ཇི་ཙམ་བསྒྲུབས་ན་ཡང་ངོམས་པ་མེད་པ་ཅིག། ད་ཅིག་མི་ངོམས་པར། མི་ངོམས་པར་རྒྱུན་མི་འཆད་པར། བསྒྲུབ་པ་ལ་དགའ་བར་བྱ། ཨོ་འཇིག་རྟེན་ཕལ་པ་རྣམས་ཀྱིས་བསྒྲུབས་ཏེ་འཇིག་རྟེན་ཕལ་པ་རྣམས་ཀྱིས་དོན་དུ་གཉེར་བའི། ད་ཨེ་ནི། ཟག་བཅས་ཀྱི་བདེ་བ། དང་བྱེད་ཀྱི་བདེ་ཚུལ་བྲལ་ཏེ། བདེ་བའི་དོན་དུ། ཨེ་ནི། ལས་གང་ཞིག་བྱས་ཀྱང། ཨེ་ནི། རེ་བ་ལྟར་གྱི། ཨེ་ནི། བདེ་བར་འགྱུར་དང་མི་འགྱུར། གཏོལ་མེད་པ། ངེས་པ་མེད་ཀྱི། དེ་ལ་ཡང། ཨེ་ནི་འཇིག་རྟེན་ཕལ་པའི།

དེ་ལྟས་ཨེ་ནི་ལས་གང་བརྩམས་པ་དེ་མཐར་ཕྱིན་པ་ཞིག་གིས་ལས་ཚར་ཕྱིན་པའམ་བརྩམས་པའི་མཐར་ཕྱིན་པར་བྱ་བའི་ཕྱིར། དཔེར་ན། སོས་ཀ་ཉི་མ་ཕྱེད་ཀྱི་དུས་ཚ་བས་གདུངས་པ་ཡི་གླང་པོ་ཆེ་གླང་ཆེན་པད་མའི་མཚོ་འཕྲད་པ་ན། རིངས་སྟབས་སུ་པད་མའི་མཚོ་ལ་ཡང་བདེ་བླག་ཏུ་འཇུག་པ་ལྟར། བྱང་ཆུབ་སེམས་དཔའ་རྣམས་ཀྱིས་ལས་དེ་ལ་ཡང།

ད་ལྟ་ལས་དང་པོ་པའི་གནས་སྐབས་ལ་ཡང་ད་ཅིག་ལུས་འདིའི་གནས་ངན་ལེན་རྗེས་སུ་འབྲེལ་བ་ཡིན་དུས་ཙམ་ནས་ཁོས་ནི་དགེ་བ་བསྒྲུབ་པ་ལ་ནི་བའི་བཀོལ་མི་བཟོད་པ། ཅིག་མི་དགེ་བའི་ཕྱོགས་ལ་ཡང་ཁོས་མཐུན་པའི་རྐྱེན་དུ་བསྒྲུབས་ཏེ་གནས་ངན་ལེན་རྒྱུན་ཆགས་སུ་རྗེས་སུ་འབྲེལ་བ་ཆགས་ནས་ཡོད་པ་ཡིན་དུས་དེ་འདྲའི་གི་ཐོག་ནས་རང་བཞིན་གྱིས་ནི་དགེ་ཕྱོགས་ལ་བའི་ཤུགས་ཆེན་པོ་རིག་པ་བསྒྲིམ་དུས་ཅིག་ལུས་ཀྱི་འབྱུང་བ་མ་སྙོམས་པའི་བཟོ་འདྲ་བོ་དེ་འདྲའི་སྐོར་ཡོང་གི་རེད་པ། དེ་འདྲ་ཡོང་པའི་སྐབས་ལ་ཡང་ནི། ལུས་སེམས་དུབ་ནས་སྟོབས་ཉམས་པ་དང་རྗེས་སུ་འབྲེལ་བ་ཅིག་བྱུང་བའི་སྐབས་ན། སླར་པའི་སྔར་ལས་ལྷག་པ་ཞིག་བྱ་བའི་དོན་དུ། ད་ལྟ་བའི་ལུས་སེམས་ཐང་ཆད་པ་འདི་ཨེ་ནི་དེའི་མུ་ནས་དགེ་སྦྱོར་སྐྱོང་བ་འདི་དགེ་སྦྱོར་སྐྱོང་བ་འདི་འཕྲོ་བཤོལ་ནས་དོར་བར་བྱ། ལེགས་པར་ཟིན་ན་ཕྱི་མ་དང། ད་འདུག་བྱས་ནས་ཨེ་ནི། ལམ་ལ་བསླབ་དགོས་པ་རེད་དེ་བསླབ་ཀྱི་ཡིན་ན་བའི་དཀའ་ལས་མེད་པའི་ཐོག་ནས་གསོར་པོ་ཅིག་སྒོམ་པའི་གསོར་པོ་ཅིག་བརྒྱབ་ཐུབ་ཀྱི་རེད་སྒོམ་གསོར་པོ་ཅིག་བྱས་ནས་བརྒྱབ་ཐུབ་པ་བྱུང་ན། པས། སྔར་བས་དང་ཅིག་སྔར་ནས་མགོ་བཙུགས་བྱས་པའི་སྒོམ་གྱི། མ་ཕམ་ཉམས་མྱོང་འགྲོ་བོ་ཨེ་ནས་པས། མཐར་སོན་པ་ཅིག་ཡོང་ཐུབ་དགོས། མཐར་ཕྱིན་པ་ཅིག་ཡོང་ཐུབ་དགོས། དེ་འགྲུབ་ན། བརྩམས་པའི་དགེ་བ་དེ་དང་བརྩམས་པའི་དགེ་བ་ད་ལྟ་སྒྲུབ་བཞིན་པ་དེ་ལེགས་པར་ཟིན་ཐུབ་པ་བྱུང་དགོས། དེ་ཟིན་སོང་ན། དེ་ཟིན་པ་ན། ཨེ་ཡང་དགེ་སྦྱོར་ཕྱི་མ་དང་ཅིག། དམིགས་སྒོ་བའི་ཕྱི་མ་དེ།

གཡུག་པའི་སྐད་ཆ་ད་མ་རེད་དེ། ཡིན་ནའི་ད་སྔ་མ་སྔ་མ་སྔ་མ་སྔ་མའི་རྟོགས་པ་རྙེད་པའི་མཚམས་ལ་ཨེ་ནི་ཕྱི་མ་ཕྱི་མའི་ད་རྟོགས་པ་གསར་པ་སྐྱེ་ཡ་ལ་ཡ་ཨེ་ནི། ག་ཟེར་རེད་ཕ་གི་བའི་ཆེད་གཉེར་བྱེད་དགོས་ཀྱི་རེད། དེ་མེད་ན་ད་རྟོགས་པ་ཡར་རྒྱས་འགྲོ་ཡ་མེད་པ་ཅིག་ཆགས་ཀྱི་རེད་བ། ད་སྔ་མ་སྔ་མའི་རྟོགས་པ་ཡོད་པ་དེ་གི་རྨང་གཞི་བྱས་ནས་ཨེ་ནི་ཕྱི་མ་ཕྱི་མ་དེ་ག་ལ་སྣོན་པ་བརྒྱབ་ནས་ཨེ་ནི་གོང་ནས་གོང་དུ་སྤེལ་དགོས་ཡ་རེད་གསུངས་ཡོད་པ་རེད། ད་དེ་ནས་དངོས་གཞི་དྲན་ཤེས་ཀྱི་སྦྱོར་བ་ལྷུར་ལེན་པ། ད་འདི། དམ་པའི་འཐབ་འཛིང་པ་རྙིང་པ། ག་དམ་པའི་དམག་འཐབ་བྱས་པའི་འཐབ་འཛིང་པ་རྙིང་པ། ཨེ་ནི་བའི། མཁས་པ་དེས་དགྲ་དང་ལྷན་ཅིག་ཏུ། ཨེ་ནི་གཡུལ་གྱི་ངོར། བའི་མཚོན་ཆའི་རལ་ཁ་ལ་སོགས་པའི་མཚོན་ཆ། ལྷགས་པ་དེ་མཚོན་ཆ། མཚོན་ཆ་བརྡེག་པའི་སྐབས་ལ། མཚོན་ཆ་བརྡེག་པའི་སྐབས་ལ་ཨེ་ནི། དགྲ་བོ་ལ་ཕར་མཚོན་བཏབ་ཐུབ་པ་ཅིག་དང་དགྲ་བོའི་མཚོན་ཆ་རང་ལ་ཚུར་མ་ཕོག་པ་ཅིག་གིས་ཨེ་ནི། གཟུར་བ་ཅིག། གཉིས་ཀ་དགོས་ཀྱི་རེད། འོ་དེ་ནང་བཞིན་བྱས་ནས་ང་རང་ཚོས་བྱང་ཆུབ་སྤྱོད་པའི་ལམ་ཉམས་ལེན་བྱེད་པའི་སྐབས་ལ་ཡང། ཕ་རོལ་ཉོན་མོངས་ཀྱི་རང། ཕ་རོལ་ཉོན་མོངས་ཀྱི་མཚོན་གྱིས་རང་ལ་མི་ཚུགས་པ་ཅིག། མཚོན་ལས་བསྲུང་བའི་ཕྱིར་གཟུར་བར་གཟུར་བར་བྱ་བ་ལ་མཁས་པ་ཅིག་ལ་གཟུར་བྱ་ཞིང། ནི། ཕར་ཉོན་མོངས་པའི་དགྲ་རྣམས་ནི། འཇེབས་པར་བཏག། ཉོན་མོངས་པའི་དགྲ་རྣམས་ནི། འཇེབས་པ། གང་དྲག་པའི། རྣོན་པོ་ཅི་དྲག་པའི་དཔྱིས་ཕྱིན་པ་ཞིག་གིས་ནི། ཕམ་པར་བཏང་ཐུབ་པ་ཅིག་གུ་གུ་རེ། ཕམ་བཏང་ཐུབ་པ་ཅིག་དགོས་ཀྱི་རེད་བྱས་པ་ཡིན། འདི་ཨེ་ནི་གོ་བ་ལ་ཡང་ང་རང་ཚོས་དཔེར་ན་ཅིག། ད་ལམ་བྱེ་བྲག་པ་གཅིག་བསླབ་ཡོང་དུས། ད་ཐོས་པ་གལ་ཆེན་པོ་རེད་བསམ་ནས་ཐོས་པ་རྐྱང་རྐྱང་ལ་མགོ་འཁོར་ནས་བསྡད་པ་ཡིན་ན། ཨེ་ཡང་ཅིག། བསམ་ལོང་མེད་པ་དང་ཅིག་སྒོམ་ལོང་མེད་པ་བྱས་ནས་འཐུས་ཤོར་ཕྱིན་པ་ཡིན་ན། ད་ཡང་ཁོ་ཅིག། ཐོས་པའི་ཆ་ནས། ག་ཟེར་རེད་ཕ་གི་ཆོས་ཀྱི་རྣམ་འབྱེད་ཀྱི་ཤེས་རབ་གོང་ནས་གོང་དུ་འཕེལ་གྱི་ཡོད་རེད་དེ། ཡང་ཅིག་སྒོམ་པའི་ཐོག་ལ་ཡང་ཅིག།

ཐལ་བ་འཐུས་ཤོར་ཕྱིན་པའི་རྐྱེན་གྱིས་ཆོས་ལུགས་རྣམ་གཞག་གི་ཤེས་རབ་གོང་ནས་གོང་དུ་འཕེལ་ཡ་ལ་ཡང་གཅིག་པས་དེ་སྡུག་བསྡེབས་པས་སོར་དེ་བཞི་ལ་ཐོག་ཡོད་པས་སོར་དེ་འདྲ་ཡིན་དགོས་ཡ་རེད་བ་དེ་འདྲ་ཡིན་དུས་གང་ལྟར་ཉོན་མོངས་པ་རྣམ་གྲངས་མང་པོ་རེད་རྣམ་གྲངས་མང་པོ་ཡིན་དུས་གཅིག་ལ་གཉེན་པོ་བསྟེན་པས་དཔེར་ན་ང་རང་ཚོས་གཅིག་དཔེར་ན་སྙིང་རྗེ་རུ་བསྒོམས་ནས་པའི་སེམས་ཅན་ཐམས་ཅད་ལ་ཡ་དག་པའི་དྲིན་དུ་བལྟས་དང་དམན་ས་བཟུང་ནས་ཡོང་དུས་ཡང་སྒོ་ཟུར་སྤྱང་པོ་མ་བྱུང་ན་ཡང་སེམས་ཞུམ་ཡག་གི་ཉེན་ཁ་ཡག་པོ་ཡང་ཡོད་སྲིད་པ་རེད་བ། དང་ཡང་ཅིག། ཞུམ་པ་བསལ་ནས། ཨེ་བས་རྣམ་མཁྱེན་སྒྲུབ་ཡག་གི་སྤོབས་པ་རེད་བ་ཡ། སྤྲུལ་པའི་ཁ་དོག་ལ་ཡ། ཡ། ཟུར་སྤྱང་པོ་མ་བྱུང་ན་ཡང་ང་རྒྱལ་སྐྱེ་ཡག་གི་ཉེན་ཁ་རེད་བ་ཁོ་ཡོང་གི་རེད་བ། ཨོ་དེ་འདྲ་ཡིན་པ་ཡིན་དུས་ཚ་ནས་བ་ད་ཅིག། ཉོན་མོངས་ཀྱི། ཉོན་མོངས་ཉོན་མོངས་གང་དང་གང་ལ་ཡིན་ན་ཡང་ཕར་ཐུབ་ཐུབ་པ་ཅིག་ད། དེ་ཉོན་མོངས་ཀྱི་པས་འཇབ་རྐུན་སོར་འཇབ་དཀྱིལ་སོར་དེ་འདྲས་མ་ཡོང་ཡག་ཅིག་གི་ཨེ་ནས་རིག་པ་སྒྲིམ་དགོས་རེད་བྱ་བ་ཡིན་པ་རེད་ཉོན་མོངས་མཚོན་ལས་གཟུར་བྱ་ཞིང་ཉོན་མོངས་དགྲ་རྣམས་འཇབ་པར་བལྟ། དེ་ནས་གཡུལ་དུ་རལ་གྲི་ལྷུང་གྱུར་ན། དཔེར་ན་རི་དང་གཡུལ་དུ་ཨི་ནི་རལ་གྲི་དང་མཚོན་ཆ་དེ་རང་གི་ལག་པ་ནས་བས་ཤོར་སོང་ན། འོ་ཨི་ནི་ཕ་རོལ་དགྲ་བོས་བས་རང་ལ་ཡ་ཨི་ནི་རང་ཞིག་རང་བརླག་པར་བྱེད་ཡག་གི་བས་འཇིགས་པ་དེ་དྲན་ནས་ཨི་ནི་རལ་གྲི་བས་མྱུར་དུ་ལེན་པར་བྱེད་པ་ལྟར། དེ་བཞིན་དུ། དགེ་བའི་དམིགས་རྣམ་བཟུང་བའི་དྲན་པའི་མཚོན་ཤོར་ན། ཨི་ནི། ར་ཅིག། ག་རེ་ཡིན་ནི་བུ་གི་ངན་འགྲོའི་ངན་འགྲོ་དམྱལ་བ་ལ་སོགས་པའི་འཇིགས་པ་དྲན་པའི་སྒོ་ནས་ནི། དྲན་པའི་མཚོན་དེ་མ་ཐག་ཏུ་བླངས་དགོས་རེད། དེ་ལྟ་མ་ཡིན་པ་ཅིག་དྲན་པའི་མཚོན་ཤོར་ར་ཡིན་ན་ཡང་ནི་ཨ་ཅིག་ཁོ་པའི། ལྷོད་ཡངས་བྱས་ནས་གཡུག་བཞག་པ་ཡིན་ན་ནི་ཉེན་ཁ་འཇིགས་པོ་རེད། ཉེན་ཁ་ག་རེ་ཟེར་ན་དཔེར་ན་ཇི་ལྟར་ཏེ་དཔེར་ན། རྩ་སྦུག་གི་ཁྲག་ལ་བརྟེན་རྩ་སྦུག་གི་ཁྲག་ལ་བརྟེན་བཅས་ནས་ཡོད་དེ་ངེད་ཀྱིས། རང་ཨེ་ནི། རང་ཅིག་དུག་ཅིག་བྱུང་བ་ཡིན་ན། ཨེ་ནི། འདི་འདྲ་གི་རྩ་སྦུག་གི་ཁྲག་ལ་བརྟེན་བཅས་ནས་ཨེ་ནི་ཁྲག་རྒྱུ་ས་དང་ཁྲག་རྒྱུ་ལམ་བརྒྱུད་ནས་ཨེ་ནི་ལུས་ཀུན་ལ་ཡང་དུག་ནི་ལུས་ལ་ཁྱབ་པར་འགྱུར་བ་དེ་བཞིན་དུ། དྲན་པའི་མཚོན་ཤོར་ནས་ཉོན་མོངས་པའི་ཨེ་ནི་གླགས་སྐབས་ཤིག་གླགས་སྐབས་ནི་རྙེད་པར་གྱུར་ན། གླགས་སྐབས་གཅིག་རྙེད་པར་གྱུར་ན་ཨེ་ནི་དེའི་རང་པའི། ཁོ་པའི་ཉེས་པ་ལངས་ཕྱོགས་སོགས་རབ་བྱེད་ནི་པའི་གཅིག་མཇུག་གཉིས་མཐུད་ཀྱི་པའི་ཁབ་ཤུལ་སྙུང་འབྲུ་སོགས་རབ་བྱེད་ཀྱིས་ནི་རིམ་པས་ཀྱི། དག་པའི་ཉེས་པའི་བ་ཆེར་ཆེར་འགྲོ་ཡག་ཞིག་ཡོང་གི་རེད་དེ་འདྲ་ཡིན་དུས་ཉེས་པས་སེམས་ལ་ཁྱབ་པར་འགྱུར། དེ་འདྲ་ཡིན་པ་ཡིན་དུས་ཉོན་མོངས་ཆུང་ངུ་ཡང། ནི་བཙན་ཐབས་གདོང་ནས་བཟློག་པར་ཤོག་གསུང་བ་ནང་བཞིན་གྱི་གང་དུ་སུ་དང་འགྲོགས་པའི་ཚེ་ཉོན་མོངས་ག་ས། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ཉོན་མོངས་སྐྱེས་མ་ཐག་བདག་གཞན་མ་རུངས་བྱེད་པས་ན་བཙན་ཐབས་གདོང་ནས་བཟློག་པར་ཤོག་གསུང་བ་ནང་བཞིན་གྱི་ཉོན་མོངས་ལ་ཡང་གདོང་ཐུག་གི། ཨེ་ནི་གཉེན་པོ་བསྟེན་པར་དགོས་ཀྱི་རེད་མ་གཏོགས་ལྷོད་ཡངས་ལ་ཡང་ཕྱིན་པ་ཡིན་ན་ཡག་པོ་ཡོད་མ་རེད། ཉོན་མོངས་ཀྱི་ཁབ་ཤུགས་ཉུང་འཕྲོ་བྱས་ཏེ་དཔེ་མ་སྲིད་པའི་ཉོན་མོངས་ལ་མཁས་པོ་ཡོད་རེད། ད་ཁོ་པས་རྗེ་བཀྲིས་ནང་བཞིན་བྱས་ནས་དཔེ་སྡུག་ཆགས་ཡོད་པ་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་གཟབ་གཟབ་བྱེད་དགོས་ཀྱི་རེད་སོགས་རེད། དེ་ཡང་འོ་ན་དཔེ་དྲན་ཤེས་ཀྱི་དཔེ་དྲན་པ་མ་ཤོར་བར་ག་འདྲས་བསྟེན་པ་རེད་ཟེར་ན་དཔེར་ན་ཨེ་ནི་སྔོན་གྱི་དཔེ་བྱུང་བ་དང་འབྲེལ་ནས་གསུང་གི་ཡོད་པ་ཡིན་འགྲོ་མི་འགྲོ་ད་གང་ལྟར་ཡིན་ནི་དཔེར་ན་ཉུངས་མར་བཀང་བའི་སྣོད་ཨེ་ནི་མགོ་ལ་ཡར་བསྐུར་ནས་ཨ་ཁྱོད་རང་པའི་ཉུངས་མར་དེ་ནས་རང་ཅིག་ཐིགས་པ་གཅིག་མ་བོར་བ་ཡིན་ན་ཁྱོད་གསོད་ཀྱི་ཡིན་ཟེར་ནས་བའི་རལ་གྲི་ཐོགས་པས་དྲུང་དུ་བསྡད་དེ། ཐིགས་པ་ཙམ་བོར་ན་ཡང་བའི་གསོད་པར་བསྡིགས་པས། གནས་སྐབས་དེ་འདྲ་ཞིག་ལ་ཡང་དག་འཁོད་པའི་རང་དངངས་སྐྲག་གིས་བའི་གར་ཤོག་རེད་པས་སྐད་ཅིག་གཅིག་ཡང་པའི་དྲན་པ་མ་ཤོར་བར་བྱེད་ཀྱི་ཡོད་པ་དེ་ནང་བཞིན་བྱས་ནས་འཇིགས་པ་ལྟར་བརྟུལ་ཞུགས་ཅན་གྱིས་ཀྱང་དེ་བཞིན་དུ་བྱ་སྙམ་པའི། བའི་སྡོམ་སེམས་བཟོ་བར་བལྟ། དེ་བཞིན་དུ་བའི་སྒྲིམ་དགོས་རེད་གསུངས་ཡིན་པ་རེད། རྒྱུ་མཚན་དེ་བས་ན་པང་དུ་དང་དུག་སྦྲུལ་ལྟ་བུ་ཞིག་འོང་བ་ཡིན་ན་ཇི་ལྟར་རིངས་པར་ལྡང་བ་ལྟར། དེ་བཞིན་དུ། ལེ་ལོ་སྐྱེ་ཡག་གི་རྐྱེན་གཉིད་དང། སྙོམ་ལས་བདེ་བའི་རོ་མྱང་འདོད་ཀྱི་དེ་འདྲས་ཀྱི་བསམ་པ་འོང་བར་གྱུར་ན། མྱུར་དུ་དེ་དག་བཟློག་པར་བྱ། ཨེ་ནས་ཞེས་གཉིད་སངས་ཐབས་ལ་ཡ། ཨེ་ནས་ཇི་ལྟར་ང་རང་ཚོ་ཁ་འདོན་བྱེད་དུས་ཚང་མ། སྐྱིལ་ཀྲུང་བྱས་མ་བསྡད་ནས་ཁ་འདོན་བྱེད་ཡ་སྟེ།

སྔར་དེ་འདྲ་བྱུང་བ་དེ་ལ་བའི་འགྱོད་པ་དང་བཅས་པའི་ཐོག་ནས་བདག་ལ་སྨད་ནས། ཅི་ནས་ཀྱང་བདག་ལ་ཕྱིས་འདི་མི་འབྱུང་བར་བྱ་སྙམ་པའི་སྡོམ་སེམས། ཨེ་ནི། དེ་ལྟར་ཡུན་རིང་པོ་བསམ་དགོས་པ་རེད། དེ་ལྟར་བྱ་ཞེས་ཡུན་རིང་བསམ། འདི་འདྲ་གོམས་ཡོང་དུས་ཨེ་ནི་རིམ་པས་རིམ་པས་ཀྱི་ཁོ་ཅིག་གཉེན་པོའི་ཕྱོགས་འདི་སྟོབས་ཆེ་རུ་ཆེ་རུ་འགྲོ་གི་ཡོད་ས་རེད། དེ་ལྟར་བྱ་ཞེས་ཡུན་རིང་བསམ། ཇི་ལྟར་བདག་དང་བག་ཡོད་དང། ཨེ་ནི་དྲན་པ་དང་ཤེས་བཞིན།

རིགས་ཤིང་འཐད་པའི་ལས་ནི་འདོད་པར་བྱ། ཅི་ནས་ལས་བྱེད་སྔོན་རོལ་ནས་ཅི་ནས་ནི་བྱང་ཆུབ་སེམས་དཔའི་སྤྱོད་པའི་ལས་བྱེད་པའི་སྔོན་རོལ་ནས་ཐམས་ཅད་ལ་དང་སོ་སོའི་པའི་སྤོབས་པ་དང། འོ་དེ་ནས་ནི་གཉིད་རྨུགས་ལེ་ལོ་ལ་སོགས་པ་དེ་ཚོ་མེད་པར་བྱས་ནས་དང་ཐམས་ཅད་ལ་ནི་ནི་བརྩོན་འགྲུས་ཀྱི་མཐུ་ཡོད་པར་དེ་ལྟར་ནི་བྱ་བའི་ཆེད་དུ་བག་ཡོད་ཀྱི་གཏམ་དྲན་པར་བྱས་ཏེ། ནི་དགེ་བ་གང་དང་གང་བསྒྲུབ་པ་ལ་འཚེར་སྣང་མེད་པར་བདག་ཉིད་ལྡང་བ་ཡང་བར་བྱའོ། དགོས་ཀྱི་རེད། ད་འདི། འབྲས་བུ་ཡིན་པ་འདྲ། ད་ད་འདི་བྱས་ནས། བདག་ཉིད་ལྡང་བ་ཡང་བར་བྱ། དཔེར་ན། ཇི་ལྟར་རླུང་ནི་འགྲོ་བ་དང་འོང་བས་ཨེ་ནི་ཤིང་བལ་དེ། པའི་ད་ཅི་ལྡང་བ་ཡང་བར་བྱས་ནས་པའི། ག་སོགས་རེ། ཤིང་བལ་པའི་ཤང་ཡང་བྱས་ནས་པའི་ཨེ་ནི་ག་སོགས་རེ། ད་རླུང་གི་ཕྱོགས་རོ་ག་པར་ཡོད་ནས་ཁོས་ལམ་སང་དེའི་ཐོག་ལ་པའི་འགྲོ་བ་དེ་ནང་བཞིན།

ནི་བའི་ངང་བསྲིངས་ནས་རྒྱུན་མ་ཆད་པར་བྱས་ནས་དང། དལ་འགྲོའི་རྒྱུན་བཞིན་ཟེར་བ་དལ་འགྲོའི་རྒྱུན་བཞིན་ནི་བ་བའི་ཡུན་བསྲིངས་ནས་འདུག་བྱས་ནས་ཉམས་ལེན་བྱེད་ཐུབ་ན་ནི་རིམ་པས་རིམ་པས་རིམ་པས་བྱས་ནས་ད་ལྟ། སེམས་རྒྱུད་པའི་ཇེ་དུལ་ཇེ་དུལ་ལ་འགྲོ་ཐུབ་ཡག་ཆེ་ཐུགས་སུ་འབྱུང་བ་ཡིན་པ་རེད།